ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གཅིག་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་མང་ཚོགས་ལ་མཇལ་ཁའི་སྐབས་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གྲོས་ཚོགས་ཀྱིས་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་ཅེས་གྲོས་ཚོགས་སུ་གསལ་བཤད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་དེ་ནས་རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བླ་སྲོག་བརྟན་ཚུགས་ཟེར་བ་ནི་བོད་ནང་མི་སེར་སྤེལ་ཡུལ་གྱི་ཐབས་བྱུས་ཤིག་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་མི་རབས་གསར་པའི་ལེ་ཚན་དང་མཇུག་ཏུ་ཆེད་སྒྲིག་གི་ལེ་ཚན་ནང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་སུ་ཞི་བདེ་དང་བྱམས་སྙིང་རྗེ་གོང་འཕེལ་གཏོང་ཐབས་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པར་མངོན་པར་བསྟོད་དེ་ཨ་རིའི་མི་ནི་ཡ་པོ་ལིས་གྲོང་ཁྱེར་གྱིས་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་ཏཱ་ལའི་བླ་མའི་ཉིན་མོ་ཞེས་སྤྱི་བསྒྲགས་སྤེལ་གནང་བའི་སྐོར་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་མང་ཚོགས་ལ་མཇལ་ཁའི་སྐབས་བཀའ་སློབ་སྩལ་གནང་མཛད་པའི་སྐོར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང།

སྤྱི་ཁྱབ་མཁན་པོ་དམ་པ་མཁྱེན་རབ་བསྟན་འཛིན་ནི ྋགོང་ས་མཆོག་ལ་བཀའ་དྲིན་ཆེན་པོ་ཡིན་པ་བཀའ་གནང་ཞིང་གང་ཉིད་མཆོག་སྐུ་ཆུང་ངུའི་དུས་སུ་མཁན་པོ་དམ་པ་དང་དམིགས་བསལ་འབྲེལ་བ་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་བཀའ་གནང་འདུག། ང་ཏོག་ཙམ་འཚུབ་པོ་འདྲ་བྱས་པའི་ཁ་ཐུག་ལ། ཨ་ནི་ཞེ་དྲག་འཚུབ་པོ་མ་བྱེད་ཟེར་བྱས་ནས་ང་བསླབ་བྱ་རྒྱག་གི་ཡོད། མཁན་པོ་དམ་པ་དཔེ་བཀའ་དྲིན་ཆེན་པོ་རེད་སྐྱབས་སུ་མཆི།

ངས་ཡི་ནམ་རྒྱུན་ནས་སྨོན་ལམ་རྒྱག་ཡ་འདི། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡག་གི། སྨོན་ལམ་འདི་ང་ཉིན་ལྟར་རྒྱག་གི་ཡོད་རེད། སྐྱེ་བ་གྲངས་མེད་པའི་རིང་ལ་ཡ་དེ་ཡི་དེ། ང་ཚོ་ངོ་ཤེས་པ་དེ་ཡི་དེ་གི་འབྲེལ་བ་དེ་མུ་མཐུད་འདེད་བསྡད་ཀྱི་རེད། སྤྱི་ཁྱབ་མཁན་པོ་ཞེས་པ་ནི་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་གི་དཔོན་རིགས་ཀྱི་སྡེ་ཚན་ཞིག་ཡིན་ཞིང་འདི་ནི་རྒྱལ་དབང་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་སྐུ་དུས་སུ་གསར་དུ་བསྐོ་བཞག་གནང་བ་ནས་བཟུང་བྱུང་བ་ཞིག་ཡིན་པ་དང། རྩེ་ཕོ་བྲང་དང་ལྷ་སའི་ནོར་བུ་གླིང་ག་གཉིས་ཀྱི་ནང་སྤྱི་ཁྱབ་མཁན་པོ་ཡི་ལས་དོན་བྱ་ཡུལ་སྒེར་བཞག་ཡོད་པ་མ་ཟད་སྐུ་བཅར་སྤྱི་ཁྱབ་མཁན་པོ་ཞེས ྋགོང་ས་མཆོག་གི་སྐུ་མདུན་དུ་གཏན་སྡོད་ཀྱིས་ལས་དོན་ཆེ་ཕྲ་གང་ཅིའི་ཐད ྋགོང་ས་མཆོག་ལ་གཞོགས་འདེགས་ཞུ་བ་དང་སྐུ་སྒེར་གྱི་ཕྱག་རྫས་ཚང་མར་དོ་དམ་བྱེད་མཁན་ཞིག་ཡིན་ཞིང་མདོར་ན་སྤྱི་ཁྱབ་མཁན་པོ་ནི ྋགོང་ས་མཆོག་གི་སྐུ་སྒེར་གྱི་ཕྱག་མཛོད་ལྟ་བུ་ཞིག་ཡིན་པ་ལོ་རྒྱུས་ནང་གསལ་ཡོད། ཡང་ཐེངས་འདིའི་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ན་གཞོན་ཚོ་ཡིས་བོད་ཀྱི་ཆོས་དང་རིག་གཞུང་བཟང་པོ་འདི་དག་ལ་དོ་སྣང་བྱེད་རྒྱུ་གལ་ཆེ་ཡིན་པ་བཀའ་གནང་ཞིང་གཞོན་སྐྱེས་ཚོ་ཚེ་རིང་པོ་བསྡད་དགོས་ན་སེམས་པ་བཟང་པོ་བྱེད་རྒྱུ་གལ་ཆེ་ལ་བོད་ཀྱི་ཆོས་དང་རིག་གཞུང་ནི་འཛམ་གླིང་སྤྱི་ཡོངས་ལ་དགོས་མཁོ་ཆེ་བའི་སྤྱི་ནོར་ཡིན་ཞེས་དང་དེ་སྔ་རྒྱ་ཧོར་བོད་གསུམ་ན་སངས་རྒྱས་ཀྱི་བསྟན་པ་དར་ཁྱབ་ཆེན་པོ་ཕྱིན་ཡོད་ནའང་བར་སྐབས་ཤིག་ནས་ཉམས་རྒུད་དུ་སོང་ཡོད་འོན་ཀྱང་རྒྱ་ནག་ནང་དུ་ད་སྐབས་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་མུས་ཡིན་པ་མ་ཟད། མགོན་པོ་གང་ཉིད་མཆོག་ནི་བོད་ཀྱི་ཆོས་དང་རིག་གཞུང་གི་ངོ་ཚབ་ལྟ་བུ་ཞིག་ཡིན་པ་བཀའ་གནང་འདུག། ངས་བོད་ཀྱི་ཆོས་དང་རིག་གཞུང་གི་ཚབ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་འཛམ་བུ་གླིང་འདིའི་སྒང་ལ་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དོ་སྣང་གསར་པ་ཞིག་སླེབས་བྱས་གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་བོད་ཀྱི་ནང་ཆོས་དང་ལྷག་དོན་ལྟ་གྲུབ་ཀྱི་སྐོར་ལ་ཡང་དོ་སྣང་བྱེད་མཁན་དེ་འདྲའི་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་བ།

བློ་འཛིན་བྱས་ཡག་དེ་འདྲས་རྒྱུགས་སྤྲོད་བྱས་ཡག་དང་ཡང་སྐྱོར་སྦྱང་བྱས་ཡག་དེ་འདྲས་ཞེ་པོ་ཅིག་ད་བཀའ་དྲིན་ཆེན་པོ་ཡིན།
ཡང་མགོན་པོ་གང་ཉིད་མཆོག་ནས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་དང་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་ཚུད་པའི་ད་བར་བོད་ཀྱི་བླ་ཆེན་བཅུ་ཕྲག་གཉིས་གསུམ་གྱི་དྲུང་ནས་གསུང་ཆོས་དུ་མ་ཞིག་ཞུས་པའི་རྗེས་འབྲས་སུ། ད་ཆ་ངོས་ཀྱིས་ནང་པའི་གཞུང་ལུགས་ཐོག་ལ་ག་ལ་གང་འཚམ་ཞིག་བཤད་རྒྱུ་ཡོད་པ་ཆགས་ཡོད་སྐོར་བཀའ་གནང་བ་དང་ཆབས་ཅིག་གཙོ་བོ་ཆེ་ཤོས་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱ་རྒྱུ་དེ་ཡིན་པ་བཀའ་གནང་འདུག།

གཞན་ཡང་མཐའ་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་སྐབས་གང་ཉིད་མཆོག་གི་སྐུའི་འཕྲོད་བཞེས་གསལ་ཐང་ཡིན་པ་མ་ཟད་འབྱུང་འགྱུར་ལོ་ངོ་བརྒྱ་དང་བཅུ་ལྷག་འཚོ་བཞུགས་གནང་རྒྱུ་ཡིན་པའི་སྐལ་བཟང་གི་ཞལ་བཞེས་བཟང་པོ་ཐོབ་འདུག་ལ་གང་ཉིད་མཆོག་ནས་ད་བར་འཛམ་གླིང་སྤྱི་ལ་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང་ལྷག་པར་དུ་འགྲོ་བ་མི་མང་པོ་ཞིག་གི་སེམས་རྒྱུད་ལ་རླབས་ཆེན་གྱི་ཕན་ཐོགས་བསྐྲུན་ཡོད་པ་བཀའ་གནང་ཞིང་སངས་རྒྱས་ཀྱི་ཆོས་ལུགས་ལ་གཙོ་བོ་སློབ་གཉེར་གནང་དགོས་པ་ལས་དད་པ་བྱེད་པ་ཙམ་གྱིས་འདང་གི་མེད་ཅེས་བཀའ་གནང་འདུག།

གྲོས་ཚོགས་ཀྱིས་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གྲོས་ཚོགས་སུ་གསལ་བཤད་གནང་འདུག་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་གཉིས་པ་སྟེ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་ཉིན་བོད་ནང་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཐོག་བགྲོ་གླེང་གནང་སྐབས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་བོད་ནང་གི་བོད་མི་ཚོས་རེ་ལྟོས་འཆའ་ས་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཉག་གཅིག་ཆགས་ཡོད་པ་དང་རྒྱལ་སྤྱིའི་ཆབ་སྲིད་གནས་བབ་དང་རྒྱ་ནག་གི་འགྱུར་འགྲོས། བོད་ནང་གི་གནས་སྟངས་སོགས་ལ་གཞིགས་པའི་བཞེངས་ཕྱོགས་ཤིག་སྐུ་མདུན་གྱིས་གྲོས་འགོ་གཏོང་གནང་སྟེ་མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་ཀྱིས་མང་མོས་འོས་བསྡུའི་ལས་རིམ་བརྒྱུད་མི་དགོས་པའི་ཐོག་གྲོས་ཚོགས་སུ་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་པ་དང་ཐེངས་འདིའི་གྲོས་ཚོགས་སུ་གསུང་བབ་ལ་བལྟས་ན། བཀའ་ཤག་གི་ལས་འགན་བསྒྲུབས་བསྡད་པ་དེ་ཡང་སྒྲིག་འགལ་ཡིན་པ་ལྟ་བུ་གསུང་མཁན་བྱུང་ཡོད་པས་དེ་ཚོས་དབུ་མའི་ལམ་ནི་གྲོས་ཚོགས་ཀྱིས་གཏན་འབེབས་ཀྱི་སྲིད་བྱུས་ཤིག་ཡིན་པས་དེ་ལ་འགན་སྲུང་གི་འགན་དབང་དེ་འཛིན་སྐྱོང་གཅིག་པུ་ཙམ་མིན་པར་གྲོས་ཚོགས་ལའང་ཡོད་པ་ངེས་དགོས་པ་རེད་ཅེས་གསལ་བཤད་གནང་འདུག་གཞན་ཡང་བོད་ནང་གི་ཛ་དྲག་གནས་སྟངས་ཐོག་གནས་ཚུལ་བསྒྲུག་དགོས་པ་དང་དཔྱད་ཞིབ་བྱ་དགོས་པའི་རིགས་གང་ཐུབ་བྱས་ཏེ་འཛམ་གླིང་གི་འབྲེལ་ཡོད་ལས་ཁུངས་དང་མི་སྣ་སོ་སོར་མཁོ་སྤྲོད་དགོས་པའི་རིགས་བཀའ་ཤག་གིས་བྱས་བསྡད་ཡོད་པ་དང་བོད་ནང་ཆབ་སྲིད་ལས་འགུལ་སྤེལ་ན་སོ་སོ་ཙམ་མ་ཟད་ཉེ་འགྲམ་ཚང་མ་ལ་དཀའ་ངལ་ཡོད་པ་དང་དེ་མཚུངས་རིགས་རྫས་རྟོག་ཞིབ་དང་མིག་རིལ་པར་ལེན་པ་བཅོས་མའི་ཤེས་པ་སོགས་བེད་སྤྱོད་བཏང་ནས་དམ་དྲག་བྱེད་བཞིན་པའི་སྟེང། ཕྱོགས་ཡོངས་ནས་ཆོས་དང་སྐད་ཡིག་མི་རིགས་ཀྱི་ངོ་བོ་གང་གི་ཐོག་ལ་འབྲེལ་བ་ཡོད་ནའང་ད་ལྟའི་རྒྱ་ནག་གི་སྲིད་གཞུང་གི་འོག་ཏུ་གུ་ཡངས་ཀྱི་བསམ་བློ་རྩ་བ་ནས་མེད་པ་ཤེས་ཡོད་ཅེས་གསལ་སྟོན་གནང་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གི་མ་ལག་དང་བཅས་པའི་ལོ་འཁོར་ལས་བསྡོམས་སྙན་སྒྲོན་གྱི་ལས་རིམ་ཡིན་པར་བརྟེན་ལས་ཉིན་གཉིས་པ་འདིར་ཆོས་རིག་བཀའ་བློན་སྤེན་པ་ཚེ་རིང་ལགས་ནས་གྲོས་ཚོགས་སུ་ཆོས་རིག་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་དང་དེའི་ཐོག་ལ་སྤྱི་འཐུས་རྣམ་པས་བགྲོ་གླེང་དྲི་བ་དང་ཆོས་རིག་བཀའ་བློན་གྱིས་ལན་འདེབས་སོགས་གནང་ཡོད་པ་རེད། རུ་སོག་སྐུ་ཚབ་དོན་གཅོད་ཏི་ལོ་རིན་པོ་ཆེ་མཆོག་སོག་ཡུལ་ལ་འཚམས་གཟིགས་སུ་ཕེབས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་སྐོར་གོ་རྟོགས་སྤེལ་ཡོད་འདུག། དེ་ཡང་སྤྱི་ཟླ་དགུ་པའི་ཚེས་བདུན་ནས་བཅུ་བདུན་བར་རུ་སོག་སྐུ་ཚབ་དོན་གཅོད་ཏི་ལོ་རིན་པོ་ཆེ་མཆོག་སོག་ཡུལ་གྱི་གྲོང་ཁྱེར་བཱ་ཡན་ཧོང་ཀར་དང་གོ་པི་ཨལ་ཏར་དང་ཨ་ལན་ཏར་མོ་རུམ་བཅས་སུ་གཟིགས་སྐོར་ལ་ཕེབས་ཡོད་པ་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་སྐོར་གོ་རྟོགས་སྤེལ་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་ཡོད་འདུག་དེ་ཡང་རུ་སོག་སྐུ་ཚབ་དོན་གཅོད་མཆོག་གིས་སྤྱི་ཟླ་དགུ་པའི་ཚེས་བདུན་ནས་བཅུ་བདུན་བར་སོག་ཡུལ་གྱི་གྲོང་ཁྱེར་དེ་དག་ནང་གཟིགས་སྐོར་སྐབས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་པར་རིས་འགྲེམས་སྟོན་དང་གློག་བརྙན་གཟིགས་འབུལ་ཞུས་པ་མ་ཟད་སོག་སྐད་དུ་བསྒྱུར་བའི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་རྩོམ་ཆོས་ལུགས་ཀྱི་མཚམས་ནས་འདས་པ་ཞེས་པ་པར་སྐྲུན་དབུ་འབྱེད་གནང་ཡོད་འདུག་ཡང་སོག་པོའི་གྲོང་ཁྱེར་ཁག་ཏུ་གཟིགས་སྐོར་ལ་ཕེབས་སྐབས་སྐུ་ཚབ་དོན་གཅོད་མཆོག་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོ་ལ་གཅིག་གྱུར་གྱི་དགོངས་གཞི་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྐོར་གསུང་བཤད་གནང་བ་མ་ཟད་ས་གནས་ཀྱི་དཔོན་རིགས་དང་མཁས་པ། མི་དམངས་དང་མཇལ་འཕྲད་ཀྱིས། བོད་དང་སོག་པོའི་རིག་གཞུང་གི་མཚུངས་ཆོས་དང་ཕྱོགས་གཉིས་དབར་གྱི་འབྲེལ་ལམ་གོང་མཐོར་གཏོང་དགོས་པའི་འབོད་སྐུལ་གནང་ཡོད་འདུག། ཨོ་སི་ཀྲུ་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་ཟླ་བ་དགུ་པའི་ཚེས་བཅོ་བརྒྱད་དང་བཅུ་དགུ་ཉིན། ཨོ་གླིང་ས་གནས་ཁག་བདུན་ནས་གཟའ་མཇུག་སློབ་གྲྭའི་དགེ་རྒན་ལྔ་བཅུ་ལྷག་ལ་བོད་ཡིག་སློབ་ཁྲིད་ཐད་དྲ་ཐོག་ཟབ་སྦྱོང་གོ་སྒྲིག་གནང་འདུག། ཕྱི་ཚེས་བཅོ་བརྒྱད་ཉིན་ཟབ་སྦྱོང་དབུ་འབྱེད་གནང་ཡོད་པ་དང་དེའི་ཉིན་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་གླིང་གི་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་གི་གནས་སྟངས་མདོར་བསྡུས་ཤིག་ངོ་སྤྲོད་ཞུས་ཡོད་པ་རེད། ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་སློབ་མའི་ཁྱིམ་མི་ཚོས་རང་ཉིད་ཀྱི་ཕྲུ་གུ་ཚོའི་བོད་ཡིག་སློབ་སྦྱོང་ཐད་འགན་འཁྲི་འཁུར་བའི་གལ་ཆེའི་ནན་བཤད་གནང་ཡོད་པ་དང་དགེ་རྒན་རྣམས་ལ་མི་བཟང་པོ་གསོ་སྐྱོང་བྱེད་ཕྱོགས་ཀྱི་སློབ་སྟོན་གནང་ཡོད་པ་རེད། དེ་བཞིན་གཟའ་མཇུག་བོད་ཡིག་སློབ་གྲྭའི་ཆེད་སློབ་དེབ་དང་སློབ་སྦྱོང་ཡོ་ཆས་གཞན་དག་ཐད་ཤེས་རིག་ལས་ཁུངས་ནས་རོགས་སྐྱོར་བྱེད་རྒྱུ་དང་ཐད་ཀར་འབྲེལ་བ་བྱེད་པར་སྐུལ་འདེད་བྱས་ཡོད་པ་རེད། དེ་བཞིན་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན། བསྟན་འཛིན་པདྨ་ལགས་ཀྱིས་སཱིའི་ཤེས་ཡོན་སློབ་གསོ་ངོ་སྤྲོད་གནང་བ་དང། རྡ་སྟེང་བོད་ཁྱིམ་སློབ་གྲྭའི་བོད་ཡིག་རྒྱུན་འདོན་པ་རྒན་མིང་ཆུང་ལགས་ཀྱིས་ཕྲུ་གུའི་དཔེ་ཀློག་ནུས་པ་སྐྱེད་སྲིང་བྱེད་ཚུལ་སོགས་ཀྱང་ཟབ་སྦྱོང་གནང་ཡོད་པ་རེད། དེ་ནས་ཚེས་བཅུ་དགུ་ཉིན་རྡ་སྟེང་བོད་ཁྱིམ་སློབ་གྲྭའི་སྔོན་དགེ་བྱམས་པ་དཔལ་མོ་ལགས་དང་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་བོད་ཡིག་དགེ་རྒན་པ་སངས་ཚེ་རིང་ལགས་གཉིས་ཀྱིས་བྱེད་སྒོ་དང་སློབ་སྦྱོང་ཡོ་ཆས་བརྒྱུད་བོད་རིག་སློབ་ཁྲིད་གནང་ཚུལ་གྱི་ཟབ་སྦྱོང་སོགས་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱིས་གནས་ཚུལ་སྤེལ་བ་གནང་འདུག།

རྒྱ་ནག་གཞུང་གིས་སྒྱུར་བཅོས་གཏིང་ཟབ་ཏུ་གཏོང་བ་དང་སྔར་ལྷག་ཕྱི་རྒྱལ་སྒོ་འབྱེད་རྒྱུ་དམིགས་ཡུལ་དུ་བཟུང་ནས་ཚོང་ལས་རྒྱ་ཆེ་རུ་གཏོང་ཐབས་བྱེད་བཞིན་ཡོད་པ་དང། ཚོགས་འདུའི་ཐོག་ད་དུང་ས་གནས་གཞུང་དང་སྡེ་ཚན་ཁག་གིས་ཞིབ་བཤེར་དང་བརྟག་དཔྱད་བྱེད་པའི་གྲུབ་འབྲས་གཞིར་བཟུང་སྟེ་དཔལ་འབྱོར་འཕེལ་རྒྱས་ལས་དོན་བསྒྲུབ་རྒྱུར་འབད་པ་བྱེད་དགོས་གལ་ཆེན་པོ་ཡོད་པ་གསུངས་འདུག་གཞན་ཡང་རྒྱ་ནག་གཞུང་གི་འབྲེལ་ཡོད་སྡེ་ཁག་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔལ་འབྱོར་ལས་དོན་ལ་གཞི་བཞག་སྟེ་འཆར་འགོད་དང་བརྟག་དཔྱད་ཞིབ་འཇུག་གཏིང་ཟབ་བྱ་དགོས་པའི་འགྲེལ་བརྗོད་བྱས་ཡོད་འདུག། རྒྱ་ནག་གི་ཕྱོགས་བསྡོམས་ཐོན་སྐྱེད་ཨ་སྒོར་ཁྲག་ཁྲིག་ཆེན་མོ་བཅོ་བརྒྱད་ཙམ་བྱེད་ཀྱི་ཡོད་ཅིང་དཔལ་འབྱོར་དེ་དངུལ་ཁང་གི་དངུལ་བུན་དང་བཟོ་ལས་ཐོན་སྐྱེད། འཛད་སྤྱོད་ཚད་གཞི་བཅས་ཀྱི་སྔོན་དཔག་གྲངས་ཀ་ལས་ལེགས་པ་མཚོན་གྱི་ཡོད་ཀྱང་ས་ཁང་ཚོང་ལས་ལ་མུ་མཐུད་དུ་དཀའ་ངལ་ནང་གནས་ཡོད་པ་བློ་འཚབ་སྐྱེ་གཞིར་གྱུར་ཡོད་འདུག་གཞི་རྩའི་རྒྱ་ནག་གི་དམིགས་ཡུལ་ནི་ལོ་རེར་དཔལ་འབྱོར་གྱི་འཕེལ་རྒྱས་བརྒྱ་ཆ་ལྔ་ཡས་མས་འབྱུང་བའི་དམིགས་ཚད་མངོན་འགྱུར་བྱ་རྒྱུ་དེ་སྔ་རྗེས་སུ་རྒྱ་ནག་གི་མི་དམངས་དངུལ་ཁང་གི་དེ་སྔའི་སྤྱི་ཁྱབ་འགན་འཛིན་དབྱི་ཀང་གི་བསམ་འཆར་དང་ལེན་བྱས་ཏེ་སྲིད་ཇུས་ཀྱི་རྒྱབ་སྐྱོར་བྱེད་ཤུགས་ཆེ་རུ་གཏོང་ཡོད་ཀྱང། The Asian Development Bank ཞེས་པའི་ཨེ་ཤེ་ཡ་དངུལ་ཁང་གིས་ས་ཁང་ཚོང་ལས་ཁོངས་ལས་རིགས་ཀྱི་ཞན་ཆ་ཡོད་པའི་རྐྱེན་གྱིས་རྒྱ་ནག་གི་དཔལ་འབྱོར་གྱི་འཕེལ་རྒྱས་གཅོག་ཆ་གནང་སྟེ་བརྒྱ་ཆ་བཞི་ཚག་དགུ་རུ་བསྐྱར་བཅོས་ཡོད་པའི་གནས་ཚུལ་སྤེལ་འདུག་ཨ་རིའི་བདེ་སྲུང་དྲུང་ཆེའི་ལས་རོགས་ཀྱིས་རྒྱ་ནག་གིས་ཐའེ་ཝན་གླིང་ཕྲན་མཐའ་བསྐོར་ཏེ་བཀག་འགོག་བྱེད་ཐབས་སྤྱད་ན་ཤིན་ཏུ་ཉེན་ཁ་ཆེ་བ་མ་ཟད་བཀག་འགོག་བྱེད་དཀའ་བ་ཡིན་པ་དང་དྲག་པོའི་བཙན་འཛུལ་བྱ་རྒྱུ་ནི་དེ་བས་ཤིན་ཏུ་དཀའ་བ་ཡིན་ལུགས་གསུངས་གནང་འདུག་རྒྱ་ནག་གཞུང་གིས་ཐའེ་ཝན་མཚོ་གླིང་ཉེ་འགྲམ་དུ་དམག་སྦྱོང་བྱས་པ་དང་མཚོ་ཡི་མཐར་གྲུ་གཟིངས་བཏང་བ་སོགས་ཐའེ་ཝན་གླིང་ཕྲན་ལ་དམག་དོན་གྱི་གནོན་ཤུགས་སྤྲད་པ་དང་བཀག་སྡོམ་གྱི་རྣམ་པ་ཐེངས་མང་གཏོང་ཡོད་པ་རེད། འདི་ཟླའི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་ཨ་རི་སྲུང་སྐྱོབ་ལྷན་ཁང་གི་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་སྲུང་དྲུང་ཆེ་ལས་རོགས Ely Ratner ལགས་ཀྱིས་རྒྱ་ནག་དམར་ཤོག་གིས་ཐའེ་ཝན་གླིང་ཕྲན་མཐའ་འཁོར་ལ་ཚོང་ལས་དང་འགྲིམ་འགྲུལ་འགྲོ་འོང་གང་ཡིན་རུང་བཀག་སྡོམ་བྱས་ན་རྒྱ་ནག་དམར་ཤོག་རང་ཉིད་ལ་ཉེན་ཁ་ཚབས་ཆེན་ཡོང་ངེས་ཡིན་པ་གསུངས་འདུག། དེ་ཡང་རྒྱ་ནག་དམར་ཤོག་གིས་ཐའེ་ཝན་གྱི་རྒྱ་ནག་གི་དབང་འོག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་དང་ཐའེ་ཝན་མེས་རྒྱལ་གོང་བུ་གཅིག་གྱུར་བྱ་རྒྱུའི་བསྒྲགས་གཏམ་ཡང་ནས་ཡང་དུ་སྤེལ་གྱི་ཡོད་པ་རེད། ཨ་རིའི་གཞུང་འབྲེལ་མི་སྣ་མང་དག་གིས་རྒྱ་ནག་གིས་ཐའེ་ཝན་ཉིས་སྟོང་ཉི་ཤུ་རྩ་བརྒྱད་ལོར་བཙན་འཛུལ་བྱེད་སྲིད་པའི་ཚོད་དཔག་གནང་གི་ཡོད་འདུག། Ely Ratner ལགས་ཀྱིས་རྒྱ་ནག་གཞུང་གིས་ཐའེ་ཝན་གླིང་ཕྲན་བཙན་འཛུལ་བྱས་ན་རྒྱལ་སྤྱིའི་ནང་རྒྱ་ནག་ལ་གདོང་ལེན་བྱེད་མཁན་མང་དག་ཡོང་ངེས་ཡིན་པ། རྒྱ་ནག་ལ་དཀའ་ངལ་མང་པོ་འཕྲད་ངེས་པ་གསུངས་འདུག། ཨུ་རུ་སུའི་སྲིད་འཛིན Vladimir Putin གྱིས་སྤྱི་ཟླ་བཅུ་པའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་གདན་ཞུ་ཕུལ་བ་ལྟར་རྒྱ་ནག་ལ་ཕེབས་རྒྱུའི་ཁྱབ་བསྒྲགས་གནང་ཡོད་འདུག་སྤྱིར་རྒྱལ་ཁབ་གཉིས་ནི་འཐབ་ཇུས་མནའ་འབྲེལ་གྱི་རྒྱལ་ཁབ་ཅིག་ཡིན་ཅིང་དཔལ་འབྱོར་དང་དམག་དོན་མཉམ་ལས་སོགས་ཁྱབ་ཁོངས་སོ་སོའི་རོགས་ཟླའི་འབྲེལ་བར་རྒྱུན་ཆད་མེད་པར་ཤུགས་སྣོན་བྱེད་བཞིན་ཡོད་པ་རེད། ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་གྱིས་སན་ཕི་ཏེརས་པཱག་རུ་རྒྱ་ནག་གི་སྲིད་བློན་ཝང་དབྱི་དང་མཇལ་འཕྲད་གནང་སྐབས་ཞི་ཅིན་ཕིང་གིས་གདན་ཞུ་དང་ལེན་བྱས་པར་ཧ་ཅང་དགའ་པོ་བྱུང་བ་དང་ཐེངས་འདིའི་འཚམས་གཟིགས་དེ་ནི་དེ་སྔོན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་སྤྱི་ཟླ་གསུམ་པར་མོ་སི་ཀོ་རུ་རྒྱལ་དོན་འཚམས་གཟིགས་སྐབས་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་གྱིས་ནུབ་ཕྱོགས་རྒྱལ་ཁབ་ལ་ཁ་གཏད་ཀྱི་འཐབ་ཕྱོགས་གཅིག་གྱུར་མཚོན་ཐབས་བྱས་ཡོད་འདུག། ཨུ་རུ་སུའི་གཞུང་གིས་ཡུ་ཀེ་རེན་ལ་ཕར་རྒོལ་བྱས་པར་བརྟེན་སྲིད་འཛིན་ཕུ་ཀྲིན་གྱི་ཉིན་རེ་བཞིན་གྲོགས་མེད་ཁེར་རྐྱང་དུ་ལུས་པའི་གནས་སྟངས་འོག་ཕུ་ཀྲིན་དང་ཝང་དབྱི་གཉིས་ཀྱི་ཐུག་འཕྲད་ནི་ཨུ་རུ་སུ་དང་རྒྱ་ནག་གི་མཐོ་རིམ་འབྲེལ་གཏུག་རབ་དང་རིམ་པའི་ཆ་ཤས་ཤིག་ཏུ་འགྱུར་བཞིན་ཡོད་འདུག་རྒྱ་ནག་གཞུང་ཉིད་ཀྱིས་ཡུ་ཀེ་རེན་གྱི་འཁྲུག་རྩོད་ཁྲོད་ཀྱི་བར་གནས་ཤིག་ཏུ་བརྩིས་ནས་ཨུ་རུ་སུ་ལ་ཕྱི་འབྲེལ་དང་དཔལ་འབྱོར་གྱི་རྒྱབ་སྐྱོར་བྱས་ཡོད་པ་རེད། ཝང་དབྱི་ཡིས་ཨུ་རུ་སུ་འཚམས་གཟིགས་བྱེད་སྐབས་ཨུ་རུ་སུའི་ཕྱི་སྲིད་དྲུང་ཆེ Sergei Lavrov དང་གྲོས་མོལ་བྱས་པ་དང་མ་ཟད་སོག་པོའི་མཐོ་རིམ་དཔོན་རིགས་གཞན་དག་དང་མཇལ་འཛོམས་གནང་ཡོད་ཅིང་རྒྱ་ནག་གཞུང་གིས་ཨུ་རུ་སུ་དང་སོག་པོའི་ལྷན་དུ་མཉམ་ལས་གཏིང་ཟབ་ཏུ་སྤེལ་རྒྱུ་དང་ས་ཁུལ་བརྟན་ལྷིང་དང་ཡར་རྒྱས་གོང་འཕེལ་གཏོང་བ། མངའ་ཁུལ་འཕེལ་རྒྱས་ཀྱི་ཁེ་ཕན་བཅས་མཉམ་སྤྱོད་བྱེད་བཞིན་ཡོད་ཅེས་བརྗོད་འདུག།

རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་དྲུག་བར་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་ཐོག་ཆེད་གཏོང་བྱུང་ཡོད་ཅིང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་བོད་མི་ཚོས་རྒྱ་ནག་གཞུང་གིས་བོད་ཕྲུག་ཚོ་བཙན་ཤེད་ཀྱིས་བཙུགས་པའི་གཏན་འཇགས་སློབ་གྲྭའི་ནང་བཏང་ནས་བོད་ཀྱི་སྐད་ཡིག་དང་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་འདུག་གནས་ཚུལ་རྒྱས་པ་ནིའུ་ཡོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་བྱས་ཏེ། ཨ་རིའི་ནིའུ་ཡོག་ཏུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་འཛོམས་ལྷན་ཚོགས་ཐོག་རྒྱ་ནག་གཞུང་གི་སྲིད་འཛིན་གཞོན་པ་ཧན་ཀྲང་རྒྱལ་ཚོགས་སུ་ཚོགས་བཅར་ཞུས་པར་ཕྱི་ཟླ་དགུ་པའི་ཚེས་ཉི་ཤུའི་ཉིན་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་ཀྱིས། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་འདི་སྤེལ་དགོས་དོན་སྐོར་བརྗོད་དོན་ལ། ད་རེས་ང་ཚོ་དེ་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡ་འཛོམས་བསྡད་ཡས་དོན་དག་གཙོ་བོ་དེ། ད་ལྟ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡ་འཛུལ་ཞུགས་བྱེད་མཁན་རྒྱ་ནག་གི་སྲིད་འཛིན། སྲིད་འཛིན། ཆུང་བ། ཧན་ཀྲང་སླེབས་བསྡད་ཡོད་རེད་ཧན་ཀྲང་ད་ལྟ་སྤྱི་ཟླ་གསུམ་པའི་ཚེས་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་ལྟ་བར་དུ་རྒྱ་ནག་གི་སྐུ་ཚབ་ཆེན་པོ་ཨ་རི་ལ་ད་ལྟ་སླེབས་ཡོད་ཐེངས་དང་པོ་ཆགས་བསྡད་ཡོད་རེད་སོང་ཙང་དེ་དང་མཉམ་དུ་བོད་ནང་ལ་ཡ་གནས་སྟངས་ཛ་དྲག་ཧང་སང་ཡ་ཆགས་བསྡད་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་དང་ཨ་རི་གཞུང་གཉིས་ཀ་གིས་ད་ལྟ་ང་ཚོ་བོད་ལ་ཡ་རྒྱབ་སྐྱོར་བྱེད་ཡས་ཀྱི་གསལ་བསྒྲགས་ཡིན་ནའང་རེད་བསྒྲགས་གཏམ་ཡིན་ནའང་ད་བཏོན་ཚར་རེད་སོང་ཙང་ང་ཚོའི་བོད་པའི་གི་ལས་འགན་གཙོ་བོ་གཅིག།

བོད་ནང་ལ་རྒྱ་ནག་གཞུང་གི་སྲིད་ཇུས་ངན་པ་བཟུང་ནས་རྒྱ་ནག་གཞུང་གིས་བོད་པའི་བྱིས་པ་གཞོན་སྐྱེས་ས་ཡ་གཅིག་ལྷག་བཙན་དབང་གི་སྒོ་ནས་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭར་བཅུག་ནས་བོད་པའི་ངོ་བོ་རིག་གཞུང་དང་སྐད་ཡིག་བཅས་རྩ་མེད་གཏོང་ཐབས་བྱེད་བཞིན་པར་ང་ཚོས་མཐའ་གཅིག་ཏུ་ངོ་རྒོལ་བྱེད་བཞིན་ཡོད་ཅེས་དང།

མི་རིགས་ཀྱི་ལ་རྒྱ་བརླག་ཡས་དང་ཨ་ནི་མི་རིགས་ཀྱི་རིག་གཞུང་བརླག་ཡས་དང་ཆེད་དུ་འདི་སྐད་དེ་ཚང་མ་ང་ཚོ་དེ་མཚམས་འཇོག་བྱེད་དགོས་ཡོད་རེད་འདི་ལ་ཨ་ནི་འཛམ་གླིང་གི་འགོ་ཁྲིད་ཚོས། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་འཛོམས་ཚོགས་ཆེན་ཐེངས་བདུན་ཅུ་དོན་བརྒྱད་པ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་དུ་འཚོགས་བཞིན་པའི་ཐོག་འཛམ་གླིང་གི་རྒྱལ་ཁབ་ཁག་གི་དབུ་འདྲེན་མཐོ་ཤོས་ཁག་ཚོགས་ཞུགས་གནང་ནས་གནད་དོན་མང་བོའི་ཐོག་གླེང་སློང་གནང་མུས་ཡིན་པ་བཞིན། བོད་མི་ཚོས་རྒྱ་ནག་གཞུང་གིས་བོད་ནང་དུ་བཙུགས་པའི་བོད་མི་རྒྱ་སྒྱུར་གྱི་བཅའ་སྡོད་སློབ་གྲྭའི་ཐོག་གླེང་སློང་ཡོང་པའི་འབོད་སྐུལ་ཡང་ཞུ་བཞིན་ཡོད་པ་རེད། ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བླ་སྲོག་བརྟན་འཛུགས་ཟེར་བ་ནི་བོད་ནང་མི་སེར་སྤེལ་ཡུལ་གྱི་ཐབས་ཇུས་ཤིག་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་ཡོད་པའི་སྐོར་རྡ་རམ་ས་ལ་ནས་འཕགས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སར་བོད་ཀྱི་ས་ཁུལ་ཡོངས་ནས་མི་སྣ་བཞི་བརྒྱ་ལྷག་འདུ་སྐོང་གིས་རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བློ་སྲོག་བརྟན་འཇུག་བྱེད་དགོས་ཟེར་བའི་ཚོགས་འདུ་ཞིག་ཚོགས་ཏེ། ཚོགས་འདུའི་སྟེང་གཙོ་བོ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་ལོ་རྒྱུས་ལ་ཞིབ་འཇུག་དང་དེ་ཡི་ལག་ལེན་དངོས་དང་ཁྲིམས་སྐྱོང། རིག་གཞུང་སོགས་གླེང་སློང་བྱེད་བཞིན་ཡོད་པ་བསྒྲགས་འདུག་ལ་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་འབད་བརྩོན་ཆེན་པོས་རྒྱ་ནག་གཅིག་གི་འདུས་གྲུབ་ཟེར་བ་དེ་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་བསམ་བློ་བོད་མི་རིགས་བཅས་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་ཡུལ་མི་སེར་སྤེལ་ཡུལ་བྱེད་ཐབས་ཤིག་ལས་རྒྱ་ནག་གཅིག་གི་འདུས་གྲུབ་ཟེར་བ་ཞིག་རྩ་ནས་མེད་སྐོར་འགྲེལ་བརྗོད་གནང་གི་འདུག།
ཅེས་མི་སེར་སྤེལ་ཡུལ་ཟེར་ནམ་བསྡུར་སོགས་ཐོག་ནས་བོད་པའི་བླ་སྲོག་དེ་རྒྱ་མི་ཅན་ལ་ཕར་འགྱུར་ཡ་བོད་པའི་སྐད་ཡིག་དེ་རྒྱ་སྐད་ལ་ཕར་འགྱུར་ཡ་བོད་པའི་དད་པ་ཡིན་ན་རེད་རིག་གཞུང་ཡིན་ན་རེད་ངོ་བོ་ཡིན་ར་སོ་སོ་ཚང་མ་དེ་རྒྱ་མི་ལ་འགྱུར་ཡ་ད་མདོར་བསྡུས་ཐ་མ་ཞུ་ན་གོ་བདེ་པོ་བྱེད་ན་དེ་རང་རེད། ཐེངས་འདིར་རྒྱ་ནག་གཞུང་གིས་སྐོང་ཚོགས་གནང་བའི་ཚོགས་འདུ་དང་འབྲེལ་བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅིན་ཀྲང་ཟེར་བས། མི་རིགས་ཁག་གི་བསམ་བློ་གཅིག་མཐུན་རྒྱ་ནག་འདུས་གྲུབ་བློ་སྲོག་བརྟན་འཇུག་ཀྱི་བསམ་བློའི་ཐུན་མོང་དང་ངོས་འཛིན་གཅིག་སྒྲིལ་བློ་གྲོས་དང་སྟོབས་ཤུགས་གཅིག་བསྡུས་བཅས་བྱས་ཏེ་བོད་དྲིལ་བསྒྲགས་དང་བོད་ངོ་སྤྲོད་ཧུར་ཐག་གིས་འཛམ་གླིང་ལ་བོད་དེ་ཤེས་རྟོགས་བྱེད་དགོས་པ་སོགས་བརྗོད་འདུག་ལ་སི་པེན་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གི་ལས་འགུལ་དེ་དག་གིས་མི་རིགས་ཚང་མ་རྩ་མེད་བཟོས་ཏེ་རྒྱ་ཧན་མི་རིགས་ཀྱི་ལྟ་བ་དར་སྤེལ་བྱེད་བཞིན་ཡོད་པ་གསལ་བོ་ཡིན་པ་བརྗོད་བྱུང།

ཉམས་མྱོང་མཉམ་སྤྲོད་ཐུན་མོང་ངོས་འཛིན་དང་གཅིག་སྒྲིལ་སྟོབས་ཤུགས་གཅིག་སྡུད་བཅས་བྱས་ནས་མི་རིགས་ཁག་ཐུན་མོང་ལ་བསམ་པའི་ཁྱིམ་གཞིས་བསྐྲུན་ཆེད་ཡིན་སྐོར་བརྗོད་ཡོད་པ་དང་ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་བརྗོད་དོན་ལ་རྒྱ་ནག་གཞུང་གིས་ཀྲུང་ཧྭ་མི་རིགས་ཞེས་པའི་ཐ་སྙད་ཅིག་བཟོས་ཏེ་དམར་ཤོག་ཚོགས་པ་དང་གཞུང་ལ་ངོ་རྒོལ་དང་སྐྱོན་བརྗོད་རིགས་མི་ཡོང་བ་ཆེད་མི་རིགས་ཚང་མ་གཅིག་གྱུར་ཡིན་སྐོར་གྱི་དྲིལ་བསྒྲགས་ཙམ་ལས་ཀྲུང་ཧྭ་མི་རིགས་ཟེར་བ་ཞིག་རྩ་ནས་མེད་སྐོར་བརྗོད་བྱུང། མི་རིགས་གཞན་དག་དེ་ཚོ་ཚང་མ། ལོས་ཨ་ནི་ང་ཚོ་ཀྲུང་ཧྭ་མི་རིགས་ཡིན་པ། ང་ཚོ Chinese ཡིན་པ་དེའི་ངོས་ལེན་བྱེད་ཡ་ཡིན་ན། ཨ་ནི་དེར་ང་ཚོ་བོད་པ་ཡིན་ང་ཚོ་སོག་པོ་ཡིན་ང་ཚོ་གཅིག་རང་བཙན་བྱེད་ཀྱི་ཡིན་ཟེར་ཡ་དེ་འདྲ་ལྟ་བ་དེ་ཡོད་མ་རེད་ཁོ་རང་ཚོ་ཚང་མ་རྒྱ་ནང་བཞིན་འགྱུར་བ་ཡིན་ན། ཨ་ནི་ང་ཚོ་ལ་ལ་ད་མི་རིགས་ཀྱི་གནད་དོན་ཟེར་ཡ་དེ་རེད་ཁོ་རང་ཚོ་མི་རིགས་ཀྱི་གནད་དོན་ཟེར་ཡ་དེ་ཡོད་མ་རེད་དེ་དང། ང་ཚོ་གི་ད་ལྷུག་ཚུགས་སྤྲད་ནས་སྐད་དང་ཡི་གེ་དང་རིག་གཞུང་དང་ཚང་མ་ནི་ཨ་ནི་ཁོ་རང་ཚོ་ཧ་འདྲ་བྱེད་པ་ཆེ་ཚོ་བཟོ་དགོས་ཡོད་རེད། ཐེངས་འདིའི་ཚོགས་འདུ་དེ་ཉིན་གྲངས་གསུམ་རིང་འཚོགས་བཞིན་ཡོད་པ་དང། ཚོགས་འདུའི་ནང་རྒྱ་ནག་གཞུང་གི་འབྲེལ་ཡོད་འགོ་ཁྲིད་དང་ཞིང་ཆེན་གཞན་སོགས་ནས་མི་གྲངས་བཞི་བརྒྱ་ལྷག་མཉམ་ཞུགས་བྱས་ཡོད་པ་དང་སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་བོད་གཙོས་རྒྱ་ནག་ནང་གི་མི་རིགས་ཁག་དང་རིག་གཞུང་དེ་བཞིན་ཆོས་ལུགས་བཅས་རྒྱ་ནག་ཅན་དུ་བསྒྱུར་ཐབས་ཤུགས་ཆེར་བྱེད་བཞིན་ཡོད་པ་རེད།

ཐེངས་འདིའི་དམིགས་བསལ་བཅར་འདྲི་གི་ལེ་ཚན་ནང་ཉེ་ཆར་ཚོགས་པའི་བོད་མི་སྒྲིག་འཛུགས་ཀྱི་རོགས་ཚོགས་ཚོགས་ཆེན་ཐོག་ཕེབས་པའི་བདེ་ལེགས་སློབ་ཕྲུག་ཐེབས་རྩའི་འགན་འཛིན་སྐུ་ཞབས་དོན་ཡོད་ལགས་སུ་རོགས་ཚོགས་ཀྱི་ཚོགས་འདུའི་ཐོག་ནས་སོ་སོ་རང་ཉིད་ལ་ཕན་ཐོགས་དང་སེམས་ཤུགས་ཇི་ལྟར་འཕེལ་བའི་སྐོར་དེ་བཞིན་ཚོགས་འདུའི་གནད་འགག་སོགས་ཀྱི་སྐོར་སྒེར་གྱི་མྱོང་ཚོར་བཅས་གཡུ་དྲུང་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།

ད་བོད་གཞུང་ལ་རོགས་པ་བྱེད་མཁན་དང་གཞིས་ཆགས་ཁག་དང་སློབ་གྲྭ་ཁག་ལ་རོགས་པ་བྱེད་མཁན། རོགས་ཚོགས་ཁག་བདུན་ཅུ་ཙམ་ཞིག་མཚན་བོས་སོང། ཡིན་ན་ཡང་དེ་རྣམས་ལ་མང་པོ་ཞིག་ཕེབས་མ་ཐུབ་མཁན་ད་ལྟ་ཕྱི་རྒྱལ་ཁག་ནས་ཤོག་བུ་གི་དཀའ་ངལ་བྱུང་བ་དང་ལས་ཀ་གི་དཀའ་ངལ་བྱུང་བ་དང་བི་ཛ་གི་དཀའ་ངལ་དེ་འདྲ་བྱུང་ནས་མང་པོ་ཞིག་ཕེབས་ཐུབ་མ་འདུག་ད་ཕེབས་ཐུབ་མཁན་རྣམས་ལ་རོགས་ཚོགས་ཁག་སུམ་ཅུ་ཙམ་ཞིག་ཕེབས་ཐུབ་མི་འདུག་ལོ། ལོ་ལོ། ཐ་ན་རོགས་ཚོགས་དེའི་ནང་ལ་ཡ། ཕེབས་མཁན་ཟེར་ནས་རེད་ད་ཁོང་ཚོའི་གདན་ཞུ་གནང་བ་དེ་ཚོའི་ནང་ལ་ཡ། ཕལ་ཆེར་ད་དབུས་བོད་མིའི་སྒྲིག་འཛུགས་ཞུ་བ་ཅིག་ཕྱག་རོགས་གནང་མཁན་ད་ད་ཚོགས་པ་དང་ག་རེ་ཞུ་དགོས་ད་དཔེར་ན་སྐུ་ཞབས་ཁྱེད་རང་ལྟ་བུ་ཡིན་པ་ཡིན་ན་སོ་སོ་སྒེར་གཅིག་ཐོག་ནས་ཨ་ནི་སློབ་ཕྲུག་ཚོའི་ད་ཤེས་ཡོན་ལ་ཡར་ཕྱག་རོགས་གནང་དགོས་པ་དེ་འདྲ་ཡིན་ད་ཅིག་ཐད་ཀར་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་ཅིག་ལས་གཞི་ནང་ལ་མེད་པ་ཡིན་ནས་སོ་སོས་ཡང་བོད་པའི་སྤྱི་ཚོགས་ནང་ཡིན་ནས་རེད་ཡང་སྤྱི་ཚོགས་གཞན་ནང་ལ་ཡར་རོགས་རམ་བྱེད་མཁན་དེ་འདྲ་ཡིན་ཚོད་རེད་རེད་བ་ལོ། དེ་རིང་ལས་ཀའི་ཚོགས་འདུའི་ནང་ལ་གདན་ཞུ་གནང་བྱ་རྒྱུའི་ནང་ལ། གཙོ་བོ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ནང་ལ་ཕྱག་རོགས་གནང་ནས་སྒྲིག་འཛུགས་ཀྱི་འོག་ནས་མར་ད་ཞལ་འདེབས་སོ་སོ་གིས་གང་ཐུབ་ཐུབ་གནང་བྱ་རྒྱུ་དེ་གི་ནང་ལ་ཐོ་གཞུང་ནང་ལ་ཡོད་དེ་གི་དེ་ཚོ་གདན་ཞུ་གནང་བྱ། དེ་ནང་ལ་དེ་རིང་ནས་ཕ་གིའི་ཚོགས་འདུའི་ནང་ལ་གཙོ་བོ་ད་ལྟ་ཨ་རི་གཞུང་རང་གི་སྐུ་ཚབ་མི་གཉིས་འདུག་གཅིག་ཨ་རི་ནས་ཕེབས་ཤག་གཅིག་རྒྱ་གར་རང་ནས་རྟེན་གཞི་བྱས་པའི་ལས་ཁུངས་ཁག་གི་སྡེ་ཚན་ཁག་ནས་སྐུ་ཚབ་གཅིག་དང་ཁེ་ན་ཌ་གཞུང་ནས་སྐུ་ཚབ་གཉིས་འདུག་འཇར་མ་ནི་གཞུང་གི་སྐུ་ཚབ་འདུག། ཨི་ཊ་ལི་གཞུང་ནས་སྐུ་ཚབ་འདུག་ཨ་ནི་འཇར་པན་གཞུང་ནས་ཡིན་ན། ཚོགས་པ་ཁག་ནས་ཡིན་ན་མི་དྲུག་འདུག་ད་དེ་མ་ཡིན་པ། འཛམ་གླིང་ཁག་མང་པོ་ནང་ལ་ད། ཨེན་ཇི་ཨོ། ཁེ་ཕན་མེད་པའི་ཚོགས་པ་ཆུང་ཆུང་ཆུང་ཆུང་མང་པོ་ཡོད་པའི་ནང་ལ་དེ་འདྲའི་གི་སྐུ་ཚབ་མང་པོ་ཕེབས་ཤག་དེ་ནང་ལ། དེའི་ནང་ལ་ད་བོད་པ་རེ་གཉིས་མ་གཏོགས་ཚང་མ། ཕྱི་རྒྱལ་རྐྱང་རྐྱང་རེད་ཤག་ལོ།

སྐུ་ཚབ་གཅིག་བྱས་ནས་ཕེབས་བཞག་མ་གཏོགས་ཁོ་རང་རང་དེ་འདྲའི་སྤྱི་ཚོགས་ཞབས་ཞུ་ནང་ལ་མི་འདུག་སྟེ། འཇར་མ་ནི་གཞུང་གིས་དེ་འདྲ་གི་གཞིས་ཆགས་ཁག་ལ་རོགས་པ་བྱེད་ཅི་དགོས་ཀྱི་ས་རྒྱབ་སྐྱོར་ནི་གནང་གི་ཡོད་ས་རེད་དེ་གི་སྐུ་ཚབ་གཅིག་བྱས་ནས་ཡར་ཕེབས་བཞག་ད་དེ་ནང་ལ་སྐུ་ཞབས་གཅིག་དང་གྲྭ་པ་ངར་མ་ཞིག་མི་འདུག་ད་ལྟ་ཚོགས་པ་གཞན་དག་གིས་དེར་རྩིས་རྒྱག་བས་ན་ང་ཚོ་ད། གྲངས་ཀ་ནས་སྔོན་ན་བྱས་ན་སླེབས་ས་ཁོ་རང་མ་རེད་དེ། ཡིན་ན་ཡང་སོ་སོ་གིས་གང་ཐུབ་ཐུབ་ཀྱིས་ད་ལྟ་ཞལ་འདེབས་ཁྲ་ལ་ཁྲིམས་པོ། གཞིས་ཆགས་ཁག་ལ་རོགས་པ་བྱེད་ཆགས་ནས་སློབ་གྲྭ་ཁག་ལ་རོགས་པ་བྱས་ནས་དེས་ད་ལྟ་ཤེས་རིག་བརྒྱུད་ནས་འགྲོ་ཤར་རྒྱག་ཡིན་ས་ང་ཚོ་གི་ཐོ་གཞུང་དེ་གར་སླེབས་བསྡད་འདུག།

ད་ལྟ་བར་དུ་ལ་ལོ་དྲུག་ཅུ་རིང་ལ་ཕྱི་རྒྱལ་རྒྱལ་ཁབ་མང་པོ་གིས་ཕྱག་རོགས་མང་པོ་གནང་ནས་ད་ལྟ་ང་ཚོ་བོད་ཀྱི་འཛིན་སྐྱོང་བྱས་རེད་གཞིས་ཆགས་ཁག་རེད་དགོན་སྡེ་ཁག་རེད་སྤྱིར་བཏང་དགོན་སྡེ་ཁག་སྲིད་སྐྱོང་ལ་སོང་དང་ཐ་ན་དགོན་སྡེ་ཁག་སོ་སོ་སོ་སོ་གི་འཛིན་སྐྱོང་སོ་སོ་ཚོ་བྱེད་དགོས་རེད་བོད་གཞུང་གི་དཔལ་འབྱོར་ཐོག་ནས་ཕྱག་རོགས་གང་ཡང་གནང་དགོས་ཡོད་མ་རེད་སོ་སོ་སོ་འགྲིག་སྟེ། ད་ང་ཚོ་གི་འདི་ལྟར་བོད་གཞུང་གི་འདིར་འཛིན་སྐྱོང་ལས་ཁུངས་ཁག་དང་སློབ་གྲྭ་ཁག་དང་གཞིས་ཆགས་ཁག་དེ་ཚོ་ལ་བོད་གཞུང་གིས་ལྟ་དགོས་ཀྱི་ཡོད་རེད། ད་དེ་ཚོ་ཐ་མག་ཏང་སོ་སོ་ལ་རྒྱལ་ཁབ་མེད་དེ་ཡིན་ཙང་ད་ཕྱི་ལོགས་ཀྱི་རོགས་ཚོགས་ནས་ལམ་སྟོན་རང་འདྲ་རེད་ཟེར་ཨ་ནི་དེ་འདྲ་ཕར་དེ་འགའ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་གནས་དོན་གཅིག་དེ་རེད་ཤག་དེ་མ་ཡིན་པ་ད་ད་ལྟ་ཙམ་མ་ཡིན་པར་མ་འོངས་པ་ལ་ཕྱག་རོགས་མུ་མཐུད་ནས་གནང་རོགས་ཞེས་ཞེས་འབོད་སྐུལ་ཞུ་ཡས་གཅིག་རེད་ཤག་ཨ་ནི་མཐའ་མ་དེ་ལ་ང་ཚོ་གི་མ་འོངས་པ་ལ་ད་ལྟ་བོད་གཞུང་གི་ལས་ཁུངས་ཁག་གི་འཆར་གཞི་ག་རེ་ག་རེ་ཡོད་པ་དེ་ནི་ཁྱེད་རང་ཚོ་གཅིག་གཟིགས་རོགས་གནང་མ་འོངས་པ་ལ་ང་ཚོ་གི་མུ་མཐུད་ནས་སྐྱབས་འཇུག་ཞུ་གི་ཡིན་དེའི་ཐོག་ལ་ཨ་ནི་ཁྱེད་རང་ཚོ་གི་ད་ལྟ་རོགས་ཚོགས་རྣམ་པ་ཚོ་དང་ཚོགས་པ་ཁག་དང་དེ་འདྲ་རྒྱ་རིགས་ཀྱི་ཚོགས་པ་ཁག་གིས་གང་ཐུབ་ཐུབ་ཀྱི་ཆགས་རོགས།

གྲ་སྒྲིག་བྱས་ནས་འཁྱེར་ཤོག་གསུངས་པ་ནང་བཞིན་བྱས་ནས་ང་ཚོ་གིས་འདི་འདྲ་གྲ་སྒྲིག་བྱས་པ་ཡིན། དངོས་སུ་ཕ་གི་སླེབས་དུས་ཙམ་པ་ཚོགས་པ་ཆེན་པོ་དེ་ཚོ་གི་ཕ་གི་ཕེབས་དུས་ཙམ་པ་ང་ཚོ་དུས་ཚོད་ཁོ་རང་མི་འདུག་ལ་ད་སོ་སོ་སོ་སོ་གཏམ་བཤད་དེ་བྱས་ནས་ངོ་སྤྲོད་བྱས་ཙམ་མ་གཏོགས་གཅིག་གི་ང་ཚོ་ཞུ་བོད་ཀྱི་བར་དུ་དམིགས་བསལ་འབྲེལ་བ་བཟོ་རྒྱུ་མ་བྱུང། ཉི་མ་གཉིས་པ་གི་མཐའ་མ་དེ་ལ་ཉིན་གུང་རྒྱབ་ལ། མི་བཅུ་བཅུ་བྱས་ནས་བགོ་བཤའ་རྒྱག་ནས་ད་ང་ཚོ་གི་ཡར་རྒྱས་ག་རེ་བཏང་དགོས་ཀྱི་འདུག་འཐུས་ཤོར་ག་བ་འགྲོ་གི་འདུག

གཟིམ་ཆུང་མཇལ་ཁ་དེ་རག་སོང་ད་ད་ལོ་དཔེ་ལྷོད་ལྷོད་བྱས་ནས་སྐུ་མདུན་གྱི་མཉམ་དུ་ནམ་རྒྱུན་ཡིན་ན་གཟིམ་ཆུང་མཇལ་ཁ་རེད་ཟེར་དུས་ཙམ་པ་ཕྱི་ལོགས་ལ་རྡོ་རྒྱག་ག་ལ་དེ་སྐུ་པར་སྒྲོན་ཡ་བྱས་ཏེ་ཕྱག་དབང་གཅིག་མ་གཏོགས་རག་གི་ཡོད་མ་རེད་དེ་རིང་འདི་གི་གཟིམ་ཆུང་སྦུག་ལ་ང་ཚོ་སྐུ་མགྲོན་ཚང་མ་བྱས་ཨ་ནི་དེ་རིང་ཡུ་རོབ་ནས་དེ་ནས་སུའི་ཏན་གྱི་གྲོས་ཚོགས་ཀྱི་འཐུས་མི་བཅུ་ཕེབས་ཤག་ཁོ་རང་ཚོ་དང་མཉམ་དུ་བྱས་ནས་སྐུ་མདུན་མཉམ་དུ་ལ་ཆུ་ཚོད་གཅིག་གི་རིང་ལ་བཀའ་སློབ་གནང་སོང་སྐུ་མདུན་གྱི་བཀའ་སློབ་གཙོ་བོ་དེ་ད་ང་ཚོ་གི་སྡེ་ཚན་ག་རེའི་ལས་ཀ་བྱེད་ཀྱི་ཡོད་ན། གཞན་ལ་རོགས་པ་བྱས་ཡ་དང། ཨ་ནི་བྱམས་སྙིང་རྗེ་གི་ཕྱག་ལས་གནང་ཡ་དང། ང་རང་ཡིན་ན་ཡང་ཆོས་ལུགས་མཐུན་སྒྲིལ་གྱི་བྱས་ཡ་དང་ཚང་མ་ལ་གཅིག་མཚུངས་བྱས་ནས་འདི་འདྲའི་བྱམས་སྙིང་རྗེ་ཐོག་ནས་ལས་ཀ་བྱེད་ཀྱི། ད་རྒྱལ་ཁབ་ཚང་མ་ནང་ལ་ཆོས་ལུགས་འདྲ་མི་འདྲ་ཡོད་རེད་དེ་ཚོ་ཚང་མ་མཐུན་ལམ་ཡོང་རྒྱུའི་ཐོག་ལ་ང་རང་གི་དོ་སྣང་ཤུགས་ཆེན་པོ་གནང་གི་ཡོད། ཁྱེད་རང་ཚོ་ཡིན་ན་ཆོས་ལུགས་ག་རེ་ཡིན་ན་མིན་ན་སོ་སོ་གི་བྱམས་སྙིང་རྗེའི་ཐོག་ནས་ཨ་ནེ་ད་སེམས་པ་དྲང་པོའི་ཐོག་ནས་ཕྱག་ལས་དེ་གནང་རོགས་གནང་ཟེར་ནས་སྐུ་མདུན་དེ་འདྲ་བྱས་བཀའ་སློབ་དཔེ་ཡག་པོ་གནང་སོང་ལགས། ལགས་སོ། ད་སྐུ་ཞོགས་ད་རེས་ཕ་གིའི་ཚོགས་འདུ་དེ་ཐད་ཡག་འདི་སྐུ་ཞོགས་ཁྱེད་རང་ཐེངས་དང་པོ་རེད་བ་ལགས་དེ་ཡིན་དུས་ཙམ་ནས་ད་སྐུ་ཞོགས་ཁྱེད་རང་གི་ག་རེ་ཡིན་མིན་མེད་ནས་ད་སོ་སོའི་བྱོན་ཚོད་དཔག་ཚོད་ཀྱི་ད་དེ་བ་ཅིག་གི་བོད་ཕྲུག་ཚོ་རེད་ད་ག་ནང་བཞིན་ཧི་མ་ལ་ཡའི་རྒྱུད་ཀྱི་ད་བོད་པ་མ་ཡིན་པའི་མི་རིགས་རེད་སློབ་ཡོན་རེད་ད་ག་ནང་བཞིན་དག་ཐོག་ལ་ཡ་ཨ་ནི་ཕྱག་རོགས་ཐུབ་པོ་དེ་ག་ཚོད་གནང་གི་འདུག་བ་ད་ད་རེས་ཕ་གིའི་ཚོགས་འདུ་དེ་ཐད་ནས་སྐུ་ཞོགས་ཁྱེད་རང་ལ་ཡ་ཕན་ཐོགས་འདྲ་ཅིག་ག་རེ་འདྲ་བྱུང་ན་སོང། ད་ང་ཕན་ཐོགས་ཟེར་ན་སེམས་ཤུགས་ཞེ་པོ་འཕར་སོང་ལགས། ག་རེ་ཡིན་ཟེར་ན་ང་གྲྭ་བ་དཀྱུས་མ་ཅིག་རེད་སྤྱི་ཚོགས་ཞབས་ཞུ་ནང་ལ་སླེབས་དུས་དགོན་པའི་གི་ཞབས་ཞུ་ཞུས་བསྡད་མཁན་ཅིག་ཡིན། ཡིན་ན་ཡང་ང་རང་དེ་རིང་འདི་འདྲ་ཅིག་ནང་གི་སླེབས་པ་ད་སླེབས་གི་རེད་བསམ་བསམ་དེ་འདྲ་ག་དུས་ཡང་མེད་ལགས།

ང་ཚོ་སྐྱབས་བཅོལ་བ་རེད། ཡིན་ནའང་ང་ཚོ་རྒྱལ་བ་རིན་པོ་ཆེས་རྟག་པར་གསུང་གི་ཡོད་རེད་ང་ཚོ་སྐྱབས་བཅོལ་འདྲ་འདྲ་ནང་མི་འདྲ་བྱོས་གསུངས་པ་ནང་བཞིན། ང་ཚོ་ཚོགས་འདུའི་ཚོགས་སྟངས་རེད། དེ་ནང་གི་ལས་བྱེད་པ་ཚོ་རེད་བཀའ་མོལ་གནང་སྟངས་རེད་གྲ་སྒྲིག་བྱེད་སྟངས་རེད་མཐུན་རྐྱེན་རེད་མཐུན་རྐྱེན་སྦྱར་སྟངས་རེད། ལས་བྱེད་པ་དེ་ཚོ་སློབ་སྦྱོང་ཚད་མཐོན་པོའི་ཐོག་ནས་ཕྱག་ལས་གནང་སྟངས་རེད་དུས་ཚོད་ཏག་ཏག་ཏག་ལ་གནང་དགོས་དེ་རེད། དེ་ཡིན་དུས་ཁག་པོ་གནང་ཤག་ཨ་མཐིལ་མོ་གོ། ད་ལྟ་ཕྱི་རྒྱལ་གྱི་འཕྲུལ་རིག་བེད་སྤྱོད་བཏང་ཡ་རེད་འོག་ནས་མང། དེ་གི་སྡིངས་ཆ་མ་སླེབས་པ་ཚོ་ལ་གྲ་སྒྲིག་གནང་མཁན་དེ་ཚོ་སྡེ་ཚན་དཔེ་མང་པོ་འདུག་ད་ད་ལྟ་དེ་ང་ཚོ་ཚོགས་འདུའི་སྐབས་ལ་སྲིད་སྐྱོང་ལགས་གཙོས་པའི་ཨ་ནི་ཁོང་ཚོ་བཀའ་བློན་རྣམ་པ་བཞི་ཀ་ཡང་ཕེབས་ཤག་ཨ་ནི་ཁོ་རང་ཚོ་གི་འོག་གི་ལས་ཁུངས་ཁག་གི་སྡེ་ཚན་ཚང་མ་ཡང་ཕེབས་ནས་རྒྱབ་ལ་ཕར་དེ་ནས་བཞུགས་ཤག། ཕྱག་ལས་གནང་སྟངས་རེད་བཀའ་མོལ་གནང་སྟངས་རེད། སྤྱིར་བཏང་མི་གི་གུས་ཞབས་ཀྱི་མཚོན་དོན་རེད་གསོལ་ཇ་ཞལ་ལག་བཀྱག་སྟངས་རེད། དཔེ་ཡག་པོ་གནང་ཤག། རྒྱལ་ཁབ་མེད་ན་ཡང་རྒྱལ་ཁབ་ཡོད་པ་ནང་བཞིན་བྱས་ནས་ང་ཚོ་འདི་འདྲའི་ཕྱག་ལས་གནང་གི་འདུག་བསམ་བསམ་འདྲ་ཅིག་དཔེ་ང་རང་དགའ་པོ་བྱུང་སྤོབས་པ་ཆེན་པོ་འདྲ་ཅིག་བྱུང་བསམ་བསམ་རེད་བྱུང་ལགས། ལགས་སེ་སྐུ་ཞབས་ཐུབ་བསྟན་དོན་ཡོད་ལགས་ཨ་ནི། དེ་རིང་སྐུ་ཞབས་ཁྱེད་རང་གི་བདེ་ལེགས་སློབ་ཕྲུག་ཐེབས་རྩ་ཐོག་ནས་ཨ་དེ་རིང་དེ་གའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་རོགས་ཚོགས་ཚོགས་ཆེན་ལ་ཡར་ཕེབས་རྗེས་ཨ་མྱོང་ཚོར་འདིའི་ངོ་སྤྲོད་གནང་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ལགས་སོ་ཐུགས་རྗེ་གནང་ད་ལྟ་དེ Radio Free Asia གིས་གོ་སྐབས་གནང་བ་དེ་ལ་ངས་ཐུགས་རྗེ་ཆེ་ཞུ་གི་ཡིན་བཀྲ་ཤིས་བདེ་ལེགས།

ཐེངས་འདིའི་མི་རབས་གསར་པའི་ལེ་ཚན་ནང། ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲའི་གལ་གནད་དང་ས་ཁྲ་བཟོ་སྟངས་ས་ཁྲ་གཏན་འབེབས་བྱ་སྟངས་དེ་བཞིན་ཁོང་རང་ཉིད་ས་ཁྲའི་ཐོག་ཆེད་ལས་པའི་སློབ་གཉེར་ཇི་ལྟར་གནང་བའི་རྒྱབ་ལྗོངས་སོགས་ཀྱི་སྐོར་འདི་གའི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་གནད་དྲི་ཞུས་པའི་ལེའུ་ཞིག་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་བདུན་ཕྲག་སྔོན་མ་ང་ཚོའི་མི་རབས་གསར་པའི་ལེ་ཚན་ནང་རྒྱལ་ཁབ་ཀྱི་ས་ཁོངས་བདག་དབང་ཁུངས་སྐྱེལ་ར་སྤྲོད་ཆེད་ས་ཁྲའི་གནད་འགག་དང་ལོ་རྒྱུས་ཐོག་ས་ཁྲའི་དབྱེ་འབྱེད་དང་འབྲེལ་བའི་བོད་ཀྱི་ས་ཁྲའི་འབྱུང་ཁུངས་དང་འཕེལ་རིམ་སོགས་ཀྱི་སྐོར་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་གནད་དྲི་ཞུས་པའི་ལེའུ་དང་པོ་དེ་སྙན་སྒྲོན་ཞུས་པ་ཡིན། དེ་རིང་གི་ལེ་ཚན་ནང་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲ་བཟོ་སྟངས་དང་གཏན་འབེབས་བྱ་སྟངས་ཁོང་རང་ཉིད་ཀྱིས་བཟོས་པའི་ས་ཁྲའི་ནང་དོན་དང་ཁྱབ་ཚད་བཅས་ཀྱི་སྐོར་བཀའ་འདྲི་ཞུས་པར་གསན་རོགས་གནང། དབང་རྒྱལ་ལགས་ད་ཁ་སིང་རྡ་རམ་ས་ལ་ལ་ས་བཀྲའི་འགྲེམས་སྟོན་སྐབས་ལ་ཁྱེད་རང་གི་གཏམ་བཤད་འདི་ནང་ལ་ས་བཀྲ་ཟེར་ཡས་དེ་གི་གནད་འགག་གཅིག་དེ་གང་ལྟར་བོད་པའི་ས་བཀྲ་ཅིག་མར་གཏན་འབེབས་བྱས་པ་ཡིན་ན་འདིའི་ནང་ལ་ས་མིང་དང་ཨེ་ནི་ཡུལ་ལུང་རེད་ད་འདི་ཚོ་ཚང་མ་བོད་པའི་མིང་ནང་འགོད་ཡས་དེ་གལ་ཆེན་པོ་རེད་གལ་སྲིད་བོད་པ་ཚོས་གི་ས་བཀྲའི་སྒང་ལ་ཡང་འདི་འདྲས་ཀི་མིང་ཚིག་གཏན་འབེབས་བྱེད་མ་ཐུབ་པ་ཡིན་ན་དཔེར་ན

དེ་ཚོའི་ཐོག་ལ་ང་རང་ཚོས་ཀྱི་མིང་དེ་ཚོ་ཡག་པོ་བྱས་ནས་བསྒྲུབས་བོད་ཡིག་ནང་ལ་བྲིས་གཏན་འབེབས་བྱས། བྱེད་མ་ཐུབ་པ་འདྲ་ཡིན་ན་ག་ལེ་ག་ལེ་མིང་དེ་འགྱུར་བ་ཐེབས་ཀྱི་ཉེན་ཁ་ཞིག་མཐོང་གི་འདུག་ཉེན་དེ་ཉེན་ཁ་ག་རེ་མཐོང་གི་འདུག་ཟེར་ན་དེ་མིང་དེ་འགྱུར་བ་ཐེབས་ནས་ས་བཀྲ་ནང་ལ་བཀོལ་ཡས་འགོ་བཙུགས་པ་འདྲ་ཡིན་ན་ས་བཀྲ་དེ་ག་ལེ་ག་ལེ་ག་ལེ་ཁྱབ་ཕྱིན་པ་འདྲ་སྲིད་ན་ཨ་ནི་ཞིབ་འཇུག་བྱེད་མཁན་གཞན་པ་དེ་ཚོ་ས་བཀྲ་ནང་ལྟ་ཡོང་དུས་ཨོ་ས་བཀྲ་དེ་གི་མིང་དེ་འདི་ཡིན་ས་རེད་དེ་ཡིན་ས་མ་རེད་ཟེར་ནས་ཁོང་ཚོས་ཀྱི་དོགས་པ་སྐྱེས་ནས་ཨ་ནི་ཕ་ཕྱོགས་ཀྱི་བེད་སྤྱོད་ག་གི་མང་བ་བེད་སྤྱོད་བྱས་ཡོད་ན་དེ་ལ་བེད་སྤྱོད་བྱེད་ཡས་ཀྱི་ཉེན་ཁ་ཡོད་རེད་འདི་ཡིན་དུས་ག་ལ་ད་ང་རའི་བསམ་ཚུལ་བྱས་པ་ཡིན་ན་ང་རང་ཚོས་ཀྱིས་འདིའི་ཐོག་ལ་དོ་སྣང་བྱས། གཏན་འབེབས་བྱས། བེད་སྤྱོད་བྱེད་ཡས་མཁན་ང་ཚོས་བེད་སྤྱོད་བྱེད་ཐུབ་པ་འདྲ་ཅིག་ཡིན་ན། ད་ཁེ་ཕན་ག་རེ་ཡོད་རེད་ཟེར་ན་གཞུག་མ། ད་མི་ཐོག་གཅིག་གཉིས་ག་ཚོད་ལྷག་ནས་ཨ་ནི་གཞུག་མ་ས་མིང་འདི་ལྟ་ཡོང་དུས་ས་མིང་འདི་བོད་པའི་སའི་མིང་ཅིག་རེད་ཤག་བྱས་ནས་ཁོ་ལ་ཁུངས་སྐྱེལ་ས་ཅིག་ལྷག་གི་རེད་བ།

ས་བཀྲ་གཏན་འབེབས་བྱེད་སྟངས་དེ་འདྲའི་སྒང་ལ་ཡ་ད་ཕལ་ཆེར་ལོ་གཅིག་ཉི་ཤུ་རྩ་ལྔ་སུམ་ཅུ་མ་ཟིན་ཙམ་ད་དེ་འདྲའི་སྒང་ལ་ཕྱག་ལས་གནང་ཡོད་རེད། དུས་ཚོད་འདིའི་རིང་ལ་ཁྱེད་རང་གིས་བོད་ཀྱི་ས་བཀྲ་མ་འདྲ་བ་ཁག་གཉིས་ཅིག་གཏན་འབེབས་གནང་བཞག་ཁྱེད་རང་གི་ས་བཀྲ་དེའི་ནང་ལ་ཡང་མ་འདྲ་གཅིག་དེ། ད་དེ་སྔོན་ང་ཚོས་ཀྱི་བོད་པའི་ས་བཀྲ་མཐོང་བསྡད་པའི་སྐབས་ལ་ཡ་བོད་པའི་གི་ས་བཀྲ་ལབ་བྱས་ད་ཁོ་བཟོ་ལྟ་མཐོང་བ་མ་གཏོགས་དེའི་ནང་ཐིག་ཚད་ག་འདྲའི་ཡིན་མེད་ས་ཆ་འདི་ག་བ་ག་བ་ཡིན་མིན་འདི་འདྲས་མཐོང་ཡས་འདི་ཏོག་ཙམ་དཀོན་པོ་རེད་ཁྱེད་རང་འདི་ནང་ལ་ཐིག་ཚད་དང་འདི་ཚོ་ཚང་མ་ཡོད་པ་མ་ཚད་རྒྱབ་འདི་རེད་ཡ་ད་དེང་སང་ས་བཀྲ་ས་ཆ་འདི་ཚོ་ལ་རྒྱ་མི་གི་མིང་ག་རེ་བཏགས་པ་རེད་ས་ཆ་འདི་ཚོའི་ནང་རྒྱ་མི་རིགས་ག་ཚོད་ཡོད་རེད་བོད་པ་ག་ཚོད་ཡོད་རེད་དེ་མ་ཡིན་པའི་མི་རིགས་ག་ཚོད་ཡོད་པ་དང། འདི་འདྲས་ཐོག་ནས་ཅིག་ཚང་མ་མཐོང་ཡས་ཡོད་པ། ས་བཀྲ་འདི་ཁྱེད་རང་གིས་བཟོ་ཡས་ལ་དུས་ཚོད་མང་ལོས་འགོར་གནང་སོང་འདིའི་སྒང་ལ་ད་མིང་ཚིག་དང་ཐ་སྙད་འདི་ཚོ་གཏན་འབེབས་བྱས་པའི་སྐབས་ལ་ཁྱེད་རང་གི་གཞི་བཞག་ས་དང་མ་ས་ནི Research བྱེད་ས་དེ་ཉམས་ཞིབ་བྱེད་སའི་གཞི་བཞག་ས་དེ་ག་བ་བཞག་གནང་བས། ད་དེ་འདྲ་རེད་ཁ་ས་ང་སྔོན་མ་ནས་ས་བཀྲའི་སྐོར་དང་འདི་བོད་པའི་ས་བཀྲའི་སྐོར་ལ་ང་དོ་སྣང་བྱེད་ཀྱི་ཡོད་ཨ་ནི་འདི་ནས་འདི་ས་བཀྲ་ཅིག་བཟོ་དགོས་འདུག་ག་སོགས་ར་བརྟན་པོ་ཅིག་བཟོས་ཞིབ་འཇུག་བྱས་ནས་མི་ལ་སྟོན་ཐུབ་ཡས་དེ་འདྲའི་ཅིག་ཡག་པོ་ཞིག་བཟོ་དགོས་འདུག་བསམ་བྱུང་ཨ་ནི་འདི་དུས་འདི་བྱས་པའི་སྐབས་དེ་ལ་ང་ས་མིང་སྒྲུག་ཡོང་དུས་ག་ལ་ས་མིང་བརྟན་པོ་གཅིག་རག་གི་མི་འདུག་ག་ད་འདི་ལོ་མང་པོ་ཆེ་རེད་དེ་ནས། ཉིས་སྟོང་གི་རྒྱ་ནག་གི་མི་འབོར་གྲངས་ཀ་དེའི་ནང་ལ་བོད་པའི་གི་མི་ག་ཚོད་ཡོད་མེད་དེ་ད་ལྟ་གཞན་པ་མི་རིགས་གི་མི་འབོར་གྲངས་ཀ་དེ་གྲངས་ཞིབ་ཚ་ད་གྲོང་ཚོའི་སྒང་ལ་བཏོན་ཤག་དེ་བཏོན་པ་དེ་དང་པོ་རེད་རྒྱ་ནག་ནས་བཏོན་པ་དང་པོ་དེ་རེད་དེ་ཡོང་དུས་ག་ལ་ཨོ་འདི་ད་ཡག་པོ་ཞིག་འདུག་འདི་བཟོ་དུས་ག་ལ་ཁོ་འདིའི་སྒང་ལ་གཞི་གཅིག་བཞག་ནས་ཨ་ནི་མིང་ཅིག་ཡ་སྒྲུག་བྱས་ནས་བཟོས་པ་འདྲ་བྱས་ན་ད་འདི་ཡག་པོ་ཅིག་ཡོང་ས་རེད་བསམ་ནས། ཨ་ནི་འདི་ངས་ལ་འདིའི་སྒང་ལ་གཞི་བཞག་ནས་ནི་ངས་བཟོ་ཡས་ཐབས་ཤེས་བྱས་པ་ཡིན། ད་འདིའི་བོད་པའི་གི་མིང་སྒྲུག་ཡས་མིང་འདི་ཚོ་བོད་ཡིག་ནང་ག་འདྲས་འབྲི་གི་ཡོད་མེད་འདིའི་སྒང་ལ་ཨ་ནི་ཞིབ་འཇུག་བྱས་ཡིན་ཞིབ་འཇུག་བྱས་ཏེ་གཞི་བཞག་ས་ལྟེ་བ་འདྲ་བ་ཅིག་ག་རེད་ཟེར་ན་ཅིག་དེང་གི་བོད་རང་སྐྱོང་ལྗོངས་གི་སྐོར་ལ་ས་མིང་དང་ཆུ་མིང་དང་རི་མིང་སྐོར་ལ་དེབ་གཉིས་བཏོན་ཡོད་རེད་དེབ་གཉིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་གོ་གཉིས་དེ་བ་མེད་འདུག་བ་འདི་འདྲའི་སྐབས་ལ་ཅིག་དེབ་ཅིག་བཏོན་ཡོད་རེད་དེ་གཉིས་ཡག་པོ་ཞེ་པོ་ཅིག་འདུག་དེའི་ནང་ལ་འདིའི་གཅིག་བེད་སྤྱོད་ཅིག་བྱས། འདི་མ་ཚད་བེད་སྤྱོད་བྱེད་ས་དབྱིན་ཇི་ནས་ཡང་ས་བཀྲ་དེ་བཏོན་ཡོད་རེད་དེ་ཚོ་ལ་བལྟས། རྒྱ་ནག་ནང་ནས་ཡང་ས་བཀྲ་དེ་བཏོན་ཡོད་རེད་དེ་ལ་བལྟས། འདི་མ་ཚད་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གི་སྐབས་དེ་བ་ལ་ཡང་ཆིང་ཧའེ་དེ་འདྲ་ང་ཚོ་ཨ་མདོའི་ཁོངས་ཀྱི་ས་མིང་སྐོར་ལ་ཡང་རྒྱ་ནག་ནས་གསང་བའི་ཅིག་དེ་བཏོན་ཡོད་རེད་དེ་བྱས། དེ་ནས་ཨ་མྱེས་རྨ་ཆེན་ནས་བཏོན་པའི་དེ་བྱས། དེའི་རྗེས་ལ་ང་རང་ཚོའི་གི་དྲིལ་བསྒྲགས་ལས་ཁུངས་ནས་བརྒྱད་ཅུའི་ནང་ལ་བཏོན་པའི་ས་བཀྲ་དེ་བྱས། འདི་བྱེད་པའི་སྐབས་དེ་ལ་བཟོ་ཡས་ལ་ང་རྒྱ་ཡིག་དང་རྒྱ་སྐད་མ་ཤེས་དུས་ད་དཀའ་ལས་དེ་རྒྱ་ཡིག་དང་འདི་ཚོ་ལ་ཡར་མར་གཅིག་ཞིབ་འཇུག་བྱེད་ཡས་ཞེ་དྲག་ཁག་པོ་ཡོང་དུས་པ་ལ་ད་ང་ལ་རོགས་པ་བྱེད་མཁན་གདུགས་དཀར་འབུམ་ཨ་མདོ་བ་ཅིག་ཁོ་རང་ང་ལ་རོགས་པ་བྱེད་རོགས་བྱས་བྱས་ཁོ་རང་འདི་ཨ་མདོ་དང་འདི་གཡས་གཡོན་གྱི་ས་མིང་དང་རྒྱ་ཡིག་ཐོག་ལ་ག་འདྲས་བྲིས་ཡོད་མེད་དང་བོད་ཡིག་ཐོག་ལ་ག་འདྲས་བྲིས་ཡོད་མེད་འདི་ཁོ་རང་གི་ཞིབ་འཇུག་བྱེད་ཡས་ང་ལ་རོགས་པ་གནང་སོང། ད་གཞན་པ་གི་ཁམས་དང་དབུས་དེ་ཚོ་ཐོག་ལ་ངས་ཀྱི་ག་དུས་ཐུབ་ཐུབ་ག་རེ་ཞིབ་འཇུག་བྱེད་ཐུབ་ཐུབ་དེ་ངས་བྱས། འདིའི་རྗེས་ལ་ཡང་ཞིབ་འཇུག་བྱས་ཚར་བ་དང་ཁམས་ཕྱོགས་དེ་ངས་ཀྱི་བོད་ནང་ལ་ཡང་རྒན་ལགས་གཅིག་ཡོད། ཁོ་རང་རྒན་ལགས་ཁོ་རང་མཁས་པ་རེད་ཁོ་རང་གྱིས་ང་ལ་དེ་ཕྱག་རོགས་གནང་བྱུང་དེའི་རྗེས་ལ་ཨ་མི་རི་ཀའི་ནང་ལ་ཡང་ང་རང་ཚོ་གི་བོད་པ་རྒྱུས་ཡོད་དང་དབྱིན་ཇི་དང་ད་ཡང་རྒན་སངས་སིན་ཚོ་ཁོ་རང་ཚོའི་མཁྱེན་པ་དེ་འདྲ་ཡང་དེ་འདྲའི་ལས་གཅིག་གཉིས་བྱས་ལ་ངས་ཁོང་ཚོར་ཕུལ། ད་རུ་རུ་བཟོས་ཚར་བ་དེ་ངས་ག་རེ་བྱེད་ཡོད་ཟེར་ན་དེའི་ནང་ལ་དམིགས་བསལ་གྱི་དེའི་ནང་ལ་ག་རེ་ཟེར་ན་ས་མིང་འདི་ཚོའི་ནང་ལ་རྒྱ་ནག་ནས་ཨ་ནི་དེའི་ཐོག་ལ་ཡ་ད Geographic Code འདིར་ས་ཆ་རེ་རེ་རེ་ལ་ཨང་གྲངས་ཡོད་རེད་དེའི་ཨང་གྲངས་དེ་ཁོང་ཚོས་བེད་སྤྱོད་བྱས་པ་དང་ཨང་གྲངས་དེ་རང་དེ་བེད་སྤྱོད་བྱས་ས་ཆ་དེ་ཚོ་རང་ལ་ཨང་གྲངས་དེ་བེད་སྤྱོད་བྱས་ན་ཁོ་ས་ཆ་དེ་ཁུངས་སྐྱེལ་ཐུབ་རེད་ག་པར་ཡོད་མེད་དེ་དེའི་ནང་ནས་ཨ་ནི་བོད་ཡིག་ནང་ལ་ས་མིང་དེ་ག་འདྲས་བྲིས་ཀྱི་ཡོད་མེད་ཨ་ནི་དེའི་རྒྱ་ཡིག་ནང་ལ་ག་འདྲས་བྲིས་ཀྱི་ཡོད་མེད་ཨ་ནི་ཕིན་ཡིན་ནང་ལ་ག་འདྲས་བྲིས་ཀྱི་ཡོད་མེད། བོད་ཡིག་འདི་དབྱིན་ཇིའི་ནང་ལ Transliteration ག་འདྲས་བྱེད་ཀྱི་ཡོད་མེད་འདི་ནས་ང་རང་ཚོའི་ཁ་སྐད་ད་ཁ་ནས་ག་འདྲས་གོ་སྟོན་ཐུབ་ཀྱི་ཡོད་མེད་འདི་བྱས་རེད་པ། དེ་ནས་ངས་ཀྱི་ཁ་སོ་ར་ས་མཐོ་ཚད་ག་ཚོད་ཡོད་མེད་རོབ་ཚོད་ཅིག་དེ་འདྲས་བྱས་ནས་ངས་སོ་སོར་ས་བཀྲ་ཅིག་བཟོས་ཡོད། དེ་འདྲས་བྱས་ས་བཀྲ་དེ་ངས་ག་རེ་མཐོང་སོང་ཟེར་ན་དེ་སྤྱི་བཏང་གི་བོད་པའི་ཐོག་ལ་ཞིབ་འཇུག་བྱེད་མཁན་ལ་ཞེ་དྲག་ཅིག་ཕན་ཐོགས་ས་རེད་བསམ་གི་ག་སོང་ན་ང་དེ་འདྲས་ས་བཀྲ་དེ་འདྲས་མཐོང་མ་མྱོང། བརྗོད་པ་དེ་འདྲས། དབང་རྒྱལ་ལགས་ཁྱེད་རང་གིས་ཨ་ད་བོད་སྐོར་ལ་ཡ་ཞིབ་ཚགས་པོའི་ཐོག་ནས་ས་བཀྲ་གཉིས་བཟོས་པ་རེད་ས་བཀྲ་དེ་ཚོ་དྲིལ་བསྒྲགས་ཁྱབ་སྤེལ་དང་མ་བཟོས་ནས་ད་ཨ་རི་གཅིག་པོ་མ་རེད་རྩ་བའི། ས་བཀྲའི་སྐོར་ལ་ཡ་དོ་སྣང་བྱེད་མཁན་དང། ཞིབ་འཇུག་བྱེད་མཁན་འདི་འདྲས་ཀྱི་མཐོ་རིམ་སློབ་གྲྭ་རེད་དཔེ་མཛོད་ཁང་རེད་དེ་འདྲས་ལ་ཁྱབ་ཆེ་ཆུང་ག་ཚོད་བྱུང་ཡོད་པ་དང། ད་འདི་ས་བཀྲ་འདི་གཏིང་ཟབ་པོ་འདུག་ཕན་ཐོགས་པོ་འདུག་ཟེར་ནས་ས་བཀྲ་འདི་གི་གནད་འགག་དང་དགེ་མཚན་ག་འདྲས་ཡོད་མེད་འདི་འདྲས་སྐོར་ལ་ཡ་ཚུར་བསམ་འཆར་གནང་མཁན་འདི་འདྲས་ག་འདྲས་བྱུང་སོང་ཞེས་ངས་འདི་ཞུ་བསམ་བསྡད་ཡོད། དེ་བས། ཁྱེད་རང་གིས་ང་ས་བཀྲ་འདི་འདོན་དགོས་པའི་རྒྱུ་མཚན་གཙོ་བོ་དེ་ངས་ག་རེ་ཟེར་ན་གཅིག་བོད་པའི་གི་ས་མིང་དང་ས་བཀྲ་ལ་སོགས་སྤུས་དག་ཡོད་པ་དེ་འདྲ་དཀོན་པོ་མཐོང་གི་འདུག་ཁྱེད་རང་གིས་ཞིབ་འཇུག་བྱས་ཡོང་དུས་ག་དེ་ཡིན་དུས་ད་ང་རང་འདི་མ་བཟོ་ནས་འདིའི་ཐོག་ལ་ཡང་བོད་པ་གཅིག་ཀོག་ཅིག་མ་རེད་གཞུག་མ་ད་ཞིབ་འཇུག་བྱེད་མཁན་ལ་ཕན་ཐོགས་ཀྱི་རེད་བསམ་ནས་དེའི་ཆེད་དུ་ངས་བཏོན་པ་ཡིན་གཞན་པ་གཅིག་ག་རེ་ཟེར་ན་ང་དེ་འདྲའི་ཐོག་ལ་ཡིག་ཆ་གཅིག་མ་ལྷག་བསྡད་ན།

ཨ་དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ལ་ཡང་གཞི་རྩའི་ས་བཀྲའི་གནད་འགག་རེད་ས་བཀྲ་དང་བོད་ཀྱི་གནད་དོན་གྱི་ཐོག་ནས་ཡང་འབྲེལ་བ་ག་རེ་ཆགས་ཀྱི་ཡོད་མེད་དེ་ཚོའི་སྐོར་ལ་ཡང་མང་ཚོགས་ཀྱི་དོ་སྣང་ག་རེ་སྤྲད་དགོས་ཀྱི་ཡོད་མེད་དེ་འདྲའི་ཐོག་ནས་ཨ་ནི་ཞིབ་ཕྲ་བཀའ་མོལ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་དངོས་གྲུབ་ལགས། ཐེངས་འདིའི་འཆད་ཁྲིད་ཀྱི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་སུ་ཞི་བདེ་དང་བྱམས་སྙིང་རྗེ་གོང་འཕེལ་གཏོང་ཐབས་མཛད་བཞིན་རླབས་ཆེན་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པར་མངོན་པར་བསྟོད་དེ་ཨ་རིའི་མིནི་ཡཱ་པ་ལེས་གྲོང་ཁྱེར་གྱི

ས་གནས་གྲོང་སྡེ་སྤྱི་ཁྱབ་ཀྱི་བརྒྱུད་བྱས་སྤྱི་ཟླ་དགུ་པའི་གི་ཚེས་བཅུ་དྲུག་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཉིན་མོ་བྱས་དེ་འདྲས་སྲུང་བརྩི་ཞུ་ཡས་ཀྱི་སྤྱི་བསྒྲགས་ཅིག་ཡོངས་བསྒྲགས་བྱུང་ཞག་འདི་ཡང་ཅིག་ད་ངོ་དེབ་ནང་ལོགས་ལ་ཁ་སང་ཁས་ཉིན་གཟིགས་ཡས་འདུག་ས་གནས་མི་ནི་སོ་ཏྲ་བོད་རིགས་ཚོགས་པའི་ཚོགས་གཙོ། ཀུན་དགའ་ཉི་མ་ལགས་ད་རིང་གི་ལེ་ཚན་འདིའི་ནང་ཡོད་ཀུན་དགའ་ཉི་མ་ལགས་ད་ལྟ་ཐོག་མར་དེ་ད་རེའི་ས་གནས་གྲོང་སྡེ་སྤྱི་ཁྱབ་ད་དབྱིན་སྐད་ཐོག་ཞུས་པ་ཡིན་ན་མེ་ཡོ་ཇེ་ཁབ་ཧྥེ་རེ་ཁོ་རང་གི་སྤྱི་བསྒྲགས་ཅིག་དེ་འདྲས་ཡོངས་བསྒྲགས་བྱུང་བ་རེད། ཐོག་མར་དེ་འདི་གི་རྒྱབ་ལྗོངས་འདི་གསལ་བསྒྲགས་འདི་བྱུང་ཡའི་གི་ཆེད་དུ་ཡང་རིམ་པ་མང་པོ་ཅིག་བརྒྱུད་བྱས་འགྲོ་དགོས་ཀྱི་ཡོད་ར་འདི་ང་ཚོ་ངོ་སྤྲོད་ཞིག་གནང་དང།

འགན་འཛིན། Jacob Frey། ལྷན་དུ་ད་རྗེས་སྒྲོལ་ཞོལ་གཙོ་བོ་དེ་ག་རེ་ཟེར་ན་ད་ལྟ་བར་དུ། མེ་ཡོར་མཆོག་གིས་ང་རང་ཚོ་བོད་ཀྱི་རྩ་དོན་དང་དེ་ནང་བཞིན་རྒྱལ་བ་རིན་པོ་ཆེ་གི་དགོངས་པ་ལ་ཡང་ད་ལྟ་བར་དུ་རྒྱབ་སྐྱོར་གནང་རེད་དེ་ལ་རིན་པོ་ཆེ་མཆོག་ནས་ཐུགས་རྗེ་ཆེ་ཞུ་ཡ་དང་དེ་དེའི་གི་རྒྱ་བརྒྱུད་ནས་རིན་པོ་ཆེ་མཆོག་ངོས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀའི་དམ་བཅའ་བཞི་དང་ད་དེ་ནང་བཞིན་སིའི་ཤེས་ཡོན་དུ་སྤྲོད་པའི་ཐོག་ནས་བཀའ་སློབ་རིམ་པ་མང་པོ་ཅིག Jacob Frey ལ་དུ་ཟིན་ནས

གཅིག་ས་གནས་ཀྱི་གྲོང་སྡེ་སྤྱི་ཁྱབ་རེད་གཅིག་དང་གྲོས་ཚོགས་འཐུས་མི་རེད་གཞུང་འབྲེལ་མི་སྣ་མཉམ་དུ་འབྲེལ་བ་དེ་ག་འདྲའི་ཡོད་ན་སྤྱི་ཡོངས་ནས། སྤྱི་ཡོངས་ནས་ཡང་ཐག་ཆོད་ཡོད་རེད་ད་གང་ལྟར་ང་ཚོ་མེ་ཡོར་འདི་གལ་ཆེན་པོ་བརྩི་དགོས་ཡ་གཅིག་ག་རེ་ཞུས་ན་ཨ་ནི་ང་རང་ཚོ་ད་ལྟ་ཀའུན་ཊི་མི་ནི་སོ་ཊ་ནང་ལོགས་ནས་ཀའུན་ཊི་ཆེ་ཤོས་འདི་ད་ད་མི་ནེ་པོ་ལེ་སི་ཁོངས་སུ་ཡོད་རེད་ཧེ་ནི་པིན་ཀའུན་ཊི་ང་རང་ཚོ་བོད་རིགས་མང་ཆེ་བ་ཅིག་ཨ་ནི་ལས་ལས་ཀ་ཕྱག་ལས་གནང་ས་དང་དེ་ནང་བཞིན་བཞུགས་ས་དེ་འདི་ཁོངས་སུ་ཆགས་ཡོད་རེད་འདི་ཡིན་ཙང་ང་ཚོས་ཁོ་རང་ལ་དྲི་བྲེལ་ཞུས་ཡོད་རེད།

ཆེད་མངགས་ནས་མེའེར་ལ་ཐུགས་རྗེ་ཆེ་ཞུ་ཡ་དང་འདིའི་བརྒྱུད་ནས་ང་རང་ཚོ་གི་མེའེར་ལ་རིན་པོ་ཆེ་མཆོག་ངོས་ནས་སྐུ་མདུན་གྱི་སྐུ་པར་ཅིག་ཕུལ་བ་རེད་ད་ལྟ་ཐུགས་རྗེ་ཆེ་ཟེར་ནས་མུ་མཐུད་ནས་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་དང་རྒྱལ་བ་རིན་པོ་ཆེ་གི་ཐུགས་ཀའི་དམ་བཅའ་བཞིའི་ཐོག་ནས་འདིའི་ཐོག་ནས་དེ་འདྲས་ཕྱིན་ཐོག་ཕྱག་ལས་གནང་རོགས་གནང་བཞིན་ནས་འདུག་ཟེར་ནས་ང་ཚོ་རེ་སྐུལ་ཞུས་ཡོད་རེད་རིན་པོ་ཆེ་མཆོག་ངོས་ནས།

གཙོས་པའི་གི་ཅིག་གཞུང་འབྲེལ་མི་སྣ་ཁག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཅིག་གུས་བརྩི་ཞུ་སྟངས་རེད་དད་གུས་བྱེད་སྟངས་འདི་ག་འདྲས་ཅིག་ཡོད་ན། ད་ད་ལྟ་བར་དུ་ད་འཛམ་རྒྱལ་བ་རིན་པོ་ཆེ་ད་དེ་རིང་བསྒྲགས་གཏམ་འདིའི་ནང་ལོགས་ལ་ཨ་ནི་རྒྱལ་བ་རིན་པོ་ཆེ་དེ་གཙོ་ཆེ་ཤོས་དེ་ད་འཛམ་བུ་གླིང་གི་ཞི་བདེ་དེད་དཔོན་ཡིན་པ་དང་ཨ་ནི་ཅིག་འཛམ་བུ་གླིང་ཁྱོན་ཡོངས་ལ་ཨ་ནི་ཅིག་གི་ཅིག་ད་ཅིག། རྒྱལ་བ་རིན་པོ་ཆེ་གིས་ཨ་ནི་བཀའ་སློབ་རེད་ད་ག་ནང་བཞིན་ཨ་ནི་འགྲོ་བ་མི་གཅིག་གྱུར་གྱི་བཟང་སྤྱོད་གོང་མཐོར་གཏོང་ཡས་རེད་ཨ་ནི་ད་ག་ནང་བཞིན་ད་དེ་ལྟར་ཕྱོགས་མཚུངས་པའི་ད་བཀའ་སློབ་སྙིང་གི་ནོར་བུ་མང་པོ་ཞེ་དྲག་ཅིག་དེ་གས་ཆ་ཚང་ལ་ང་རང་ཚོ་ས་གནས་ནས་ད་དེ་སྔ་རྒྱབ་སྐྱོར་ཡོད་པ་ནང་བཞིན་གཅིག་ད་དུང་ཨ་ནི་རྒྱབ་སྐྱོར་མུ་མཐུད་ནས་དེ་འདྲས་ཚད་མཐོ་པོ་གཅིག་སྒང་ལ་ཡོད་རེད་ར་བ་དེ་ཡིན་ཙང་ང་རང་ཚོ་ས་གནས་ཀྱི་ད་གཅིག་ང་ཚོ་ང་རང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་རེད་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་དྲུག་པོ་རེད་ད་ག་ནང་བཞིན་ང་རང་ཚོ་ད་གཅིག་དེ་སྔ་དེའི་ནང་ལོགས་ནས་ཕྱག་རོགས་གནང་ཡས་འཇིགས་མེད་ཨུ་རྒྱན་ལགས་རེད་བསྟན་འཛིན་སྒྲོལ་དཀར་ལགས་རེད་ད་ད་ག་ནང་བཞིན་གཞོན་སྐྱེས་མང་པོ་ཅིག་དེའི་ཐོག་ནས་ནི། ཅིག་ང་རང་ཚོ་ཆབ་སྲིད་མི་སྣ་འབྲེལ་བ་ཡོད་རྒྱུ་དེ་འདྲ་མཉམ་པོ་ལ་ད་ད་མུ་མཐུད་ནས་འབྲེལ་བ་ཡག་པོ་ཡོད་ཞུ་ཡ་ཡིན་དེ་ནང་བཞིན་ང་རང་ཚོ་བོད་སྤྱི་མཐུན་ཚོགས་པ་ནང་ལོགས་ནས་ད་ཅིག་ལས་སྣེ་གཅིག་གཞོན་སྐྱེས་ཀྱི་ལས་སྣེ་གཅིག་ད་བསྟན་འཛིན་ཀུན་དགའ་ལགས་ང་རང་ཚོ་གི། Advocacy Chairs དང་དེ་འདྲ་ཅིག་ང་ཚོ་ངེད་ཅག་རང་བསྐོས་པ་ཡིན་ད་དེའི་གི་བརྒྱུད་ནས་ད། གཙོ་ཆེ་ཤོས་དེ་ང་ཚོ་འཐབ་རྩོད་ཡིན་ཙང་ད། ང་རང་ཚོས་ཞུ་གཏུག་བྱས་རེད་ད་ག་ནང་བཞིན་དེ་བོད་རིགས་ཁག་འབྲེལ་བ་ཞུས་ད་ད་ད་ལྟ་བར་དུ་ཡག་ཐག་ཆོད་ཡོད་ང་ཚོ་མུ་མཐུད་ནས་དེ་ལ་ཡག་འབྲེལ་བ་བཟང་དུ་གཏང་ཡག་གི་ཅིག་ཤུགས་རྒྱག་ཡག་གི་ང་ཚོ་འབད་བརྩོན་བྱེད་ཀྱི་ཡོད། ལགས་འོ་ད་ད་ལྟ་སྐུ་ངོ་ལགས་ཡང་ད་ལྟ་ལན་འདིའི་ནང་ལོགས་གསུངས་པ་ནང་བཞིན་རེད་ཅིག་ཨ་མི་རི་ཀའི་མངའ་སྡེ་མང་པོ་ཅིག་ནང་ལོགས་ལ་ད་བོད་པའི་གཞོན་སྐྱེས་ཚོས་ཀྱི་དེང་དུས་ད་མཚོན་པའི་གི་ལྷག་པར་དུ་ད་སོ་སོའི་གྲོང་སྡེ་རེད་ད་ག་ནང་བཞིན་གྲོང་ཁྱེར་ནང་ལོགས་ཀྱི་ད་གཞུང་འབྲེལ་གྱི་རྐུབ་བཀྱག་ཁག་ཟིན་ཐུབ་པ་ཡིན་ན་ཡང་ཅིག་རང་བཞིན་གྱིས་བོད་པའི་གནད་དོན་ཐོག་ལ་ཅིག་རྒྱབ་སྐྱོར་དང་ཅིག་གོ་རྟོགས་ཤུགས་ཆེར་འགྲོ་གི་ཡོད་པའི་རྣམ་པ་ཅིག་མཚོན་པ་ནང་བཞིན་ད་ལྟ་འཇིགས་མེད་ཨུ་རྒྱན་ལགས་རེད་དེས་མཚོན་པའི་གི་ཕལ་ཆེར་ངས་ནོར་མེད་ན་བསྟན་འཛིན་སྒྲོལ་དཀར་ལགས་ཞེས་དེ་འདྲའི་མཚན་བཏོན་གནང་སོང་ད་ལྟ་ས་གནས་མི་ནི་སོ་ཊ་ལ་ཆ་མཚོན་པ་ཡིན་ན། གཅིག་གཞུང་འབྲེལ་མི་སྣ་ཁག་ལ་ད་ས་གནས་ཀྱི་གྲོས་ཚོགས་འཐུས་མི་དང་ད་གཅིག་གཞུང་འབྲེལ་མི་སྣ་ཚོས་ཀྱི་བོད་པའི་གནད་དོན་ཐོག་ལ་གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ལ་ཞུ་གཏུག་གནང་པའི་སྐབས་སུ། ཁོ་རང་ཚོ་གྱིས་ཡང་བོད་པའི་གི་ད་གྲོས་ཆོད་ཁག་ལ་རྒྱབ་སྐྱོར་གནང་བའི་གི་ལོ་རྒྱུས་དེ་འདྲ་ཡོད་ན།

པའི་ཁྲིད་མི་ག་ལམ་ཁོ་རང་གིས་བསྡུ་གནང་བར། ད་ལྟའི་གི་སྐབས་སུ་བར་ལ་ད་ག་ཟིག་ང་ཚོ་དངོས་སུ་ཁོ་རང་ཚོ་གི་དེ་འདྲའི་མཇལ་འཕྲད་བྱུང་ཡོད་མ་རེད་དེ་ལས་ཁུངས་ཀྱི་བརྒྱུད་ནས་ད་ཅིག་ཁོ་རང་ཚོ་མཉམ་དུ་ལ་ཨ་ནི་ཅིག་ཚོགས་འདུ་རིམ་པ་ཅིག་ཨ་ནི་ཁོ་རང་ཚོ་མཉམ་པོ་ཞུ་བའི་གོ་སྐབས་བྱུང་ཡོད་རེད་ད་ག་ནང་བཞིན་དྲ་ཐོག་ཐོག་ནས་ཨ་ཁོ་རང་ཚོ་ལྷན་དུ་ཅིག་གི་ང་ཚོ་གི་ཡར་ལ་ཁོ་རང་ཚོ་རང་ལ་དེ་ཞུ་གཏུག་དེ་བྱས་ཡོད་རེད་ཁོ་རང་ཚོ་ངོས་ནས་ད་རྒྱབ་སྐྱོར་ཡོད་ཅེས་ད་ནི་མུ་མཐུད་ནས་དེའི་ཐོག་ལ་ཡ་ཨ་ནི

སྤྱི་བསྒྲགས་དང་འབྲེལ་བའི་ཀྱི་ཡང་ཕྱག་ལས་ག་རེ་ག་རེ་གནང་ཡག་དམིགས་བསལ་དེ་འདྲའི་ག་རེ་ཡོད་རེད། ད་ད་ལྟ་ང་ཚོས་ལས་གཞི་གཅིག་བང་བསྒྲིགས་ཡོད་ད་དེའི་ལས་གཞི་དེ་འགོ་མ་བཙུགས་གོང་ནས་ཡང་གཅིག་དེ་འདྲའི་ཡོད་ལབ་དེ་བདེ་བོ་ཞེ་དྲག་མི་འདུག་རེད་བ། ད་ཡིན་པར་བྱས་ན་དེ་གཙོ་ཆེ་ཤོས་དེ་ད་ང་ཚོ་གཞོན་སྐྱེས་དེ་ཚོ་གཅིག་གི་ད་ཞུ་གཏུག་བྱེད་པའི་སྐབས་ལ་ཡང་རྒྱབ་ལྗོངས་ཀྱི་བོད་པའི་ལོ་རྒྱུས་ད་གནས་ཚུལ་མང་པོ་ཅིག་ད་ཤེས་དགོས་རེད་བ། དེ་ཡིན་དུས་ང་ཚོ་གཞོན་སྐྱེས་དེ་ཚོ་གཅིག་གི་དམིགས་བསལ་ཨ་ནི་གཅིག་གི་བོད་ཀྱི་རྒྱལ་རབས་རེད་དེ་ནང་བཞིན་བོད་པའི་གི་ཆབ་སྲིད་རེད་དེ་ཚོ་ཐོག་ལ་ད་ང་ཚོ་རིམ་པས་ཨ་ནི་དེ་མ་གཞོན་སྐྱེས་ཚོ་ལ་ཡ་ད་གཅིག་གི་ཨ་ནི་ཟབ་སྦྱོང་ལབ་དགོས་རེད་དེ་འདྲའི་འདྲ་བོ་ཅིག་གི་བརྒྱུད་ནས་ང་ཚོ་ད་གཅིག་གི་ལས་རིམ་བང་ཅིག་བསྒྲིགས་ཡོད་ཨ་ནི་ད་ལྟ་དེ་ལས་རིམ་འགོ་མ་བཙུགས་གོང་ནས་ད་དེ་འདྲའི་ཞུ་ཕོད་ས་ཁྱད་མི་འདུག་ད་ནི་ང་ཚོ་མུ་མཐུད་ནས་དེ་འདྲའི་གཞོན་སྐྱེས་ཐོག་ལ་ཨ་ནི་ཤུགས་རྒྱག་ཡ་གི་ང་ཚོ་མུ་མཐུད་ནས་ཨ་ནི་དཀའ་ལས་རྒྱག་ཡ་ཡིན་ཞུ་ཡ་ཡིན། ལགས་འོ་ཨ་ནི་དྲི་བ་ཐ་མ་འདི་ད་ད་ལྟ་རྒྱལ་བའི་རྗེས་དྲན་གྱི་བསྒྲགས་གཏམ་འདི་དང་འབྲེལ་བྱས་མ་གཞི་ས་གནས་ལ་མཛད་རིམ་ཁག་ཅིག་བྱུང་བ་རེད་འདི་སྤྱི་ཡོངས་ནས་ག་འདྲས་ཅིག་བྱུང་ཡོད་ན་ངོ་སྤྲོད་གནང་རོགས་གནང། ད་དེ་རིང་བཀའ་དྲིན་རྗེས་དྲན་དེ་ས་གནས་ལ་ཡག་པོ་ཞེ་དྲག་བྱུང་སོང་ང་རང་ཚོ་དངོས་གནས་ས་གནས་མི་མང་རེད་དེ་ག་ནང་བཞིན་གཅིག་ལོ་ན་རྒན་པ་རེད་ཆུང་བ་རེད་དེ་འདྲ་ཚང་མས་ཀྱི་ད་ཅིག་རིན་པོ་ཆེ་ཀྱི་བཀའ་སློབ་སྙིང་གི་ནོར་བུ་ད་ཅིག་སྣ་མང་ཅིག་གནང་སོང་དེ་ལ་ང་ཚོ་ཅིག་ས་གནས་མི་མང་ངོས་ནས་ད་ཅིག་ཞེ་པོ་ཅིག་སྐལ་བ་བཟང་པོ་ཡིན་པ་དང་ལྷག་པར་དུ་ཅིག་ང་རང་ཚོ་བོད་མི་ནང་ཁུལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཡིན་པ་དང་དེ་ག་ནང་བཞིན་བོད་པའི

སྙིང་ལ་ཟུག་པ་ཅིག་དེ་འདྲ་ཞིག་སོང་ཚུལ་ཅིག་འདི་ནང་ལོགས་ལ་ནི་ཅིག་རིན་པོ་ཆེས་བཀའ་སློབ་གནང་བ་ཀ་ལོ་ད་ཅིག་མི་མང་རེད་ལོ་རྒན་པ་རེད་ཆུང་བ་རེད་དེ་འདྲ་ཞུགས་མཁན་མང་པོ་ཞེ་དྲག་འདུག་ད་དེ་ང་ཚོ་ཕན་ཐོགས་ཆེན་པོ་ཞིག་བྱུང་ཡོད། དེ་རིང་གི་ལས་རིམ་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ད་ལྟ་བཀའ་མོལ་ཞུ་ཡུལ་འདི་མི་ནི་སོ་ཊ་ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་རེད་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལས་རིམ་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།